ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་བདུན། རེས་གཟའ་ཕུར་བུའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལྷོ་བྱང་ཀོ་རི་ཡའི་དམག་འཁྲུག་མཚམས་འཇོག་གི་དུས་དྲན་དང་སྟབས་བསྟུན་ནས་ཞི་བདེ་མཉམ་གནས་དགོས་པའི་གསུང་འཕྲིན་བསྩལ་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་གཞུང་གིས་ལྗང་མདོག་འཕེལ་རྒྱས་ཞེས་པའི་ལས་གཞི་འོག་བོད་ནང་མུ་མཐུད་ནས་གཏེར་ཁ་སྔོག་འདོན་བྱེད་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སེར་བྱེས་བཀྲ་ཤིས་ཆོས་གླིང་ཤེས་ཡོན་བསྟི་གནས་ཁང་དུ་ད་ལོ་དབྱར་དུས་ཀྱི་སློབ་ཁྲིད་ཐེངས་གཉིས་པ་གནང་བ་དེར་བོད་ཕྲུག་ཚོར་བོད་ཀྱི་སྐད་ཡིག་དང་ནང་ཆོས་ཀྱི་ཐོག་གོ་རྟོགས་གོང་འཕེལ་གྱི་ཐོག་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་འགྲེལ་བརྗོད་གནང་འདུག་པ། འདིའི་ཐད་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བཅར་འདྲིའི་ལེ་ཚན་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་ཚེ་རིང་ལྷ་མོ་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་རྣམ་གཉིས་རྒྱ་གར་ཤར་ཕྱོགས་སུ་ཡོད་པའི་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་སུ་གཞུང་འབྲེལ་ས་བགོས་ཕྱོགས་བསྐྱོད་དང། འཚམས་གཟིགས་གནང་གྲུབ་པ་དེའི་སྐོར་ལ་བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ལ་གནས་སྡོད་གནང་མཁན་རྒྱལ་སྤྱིའི་ཆབ་སྲིད་ཀྱི་ཐོག་ལ་དཔྱད་བརྗོད་པ་ན་གཞོན་བསྟན་འཛིན་དབང་ཕྱུག་ལགས་དང་ལྷན་དུ། རྒྱལ་སྤྱིའི་སྟེང། བོད་ཀྱི་གཞོན་སྐྱེས་ཚོའི་འགན་འཁྲི་ཞེས་པའི་བརྗོད་གཞིའི་ཐོག་ལ། གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལྷོ་བྱང་ཀོ་རི་ཡའི་དམག་འཁྲུག་མཚམས་འཇོག་གི་མཐུན་གྲོས་བཞག་ནས་མི་ལོ་བདུན་ཅུ་འཁོར་བའི་དུས་དྲན་ཉིན་གསུང་འཕྲིན་བཀའ་ཡིག་ཞིག་བསྩལ་གནང་མཛད་པའི་ནང། ལྷོ་ཀོ་རི་ཡའི་གླིང་ཕྲན་དུ་ཞི་བདེ་ཡོང་བའི་སྨོན་འདུན་མཛད་ཡོད་པ་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲུང་ཆེ་ཆོས་རྒྱ་པ་འཆི་མེད་རིག་འཛིན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ལྷོ་ཀོ་རི་ཡ་དང་བྱང་ཀོ་རི་ཡ་གཉིས་དབར་ལ་ཞི་བདེ་ཞི་འཇགས་ཡོང་བའི་ཆེད་དུ།

ལྷོ་ཀོ་རི་ཡ་གི་གཙོས་ད་དེ་འདྲའི་གནས་ཚུལ་ངང་གནས་པའི་ད་རྒྱལ་ཁབ་མང་པོའི་ནང་ལ་ཨ་མི་ག་སོགས་ཀྱི་ད་དཀའ་ངལ་ཡོང་བ་རེད་དམག་འཁྲུག་གི་དེ་སོང་ཙང་རྒྱལ་བ་རིན་པོ་ཆེ་གི་ད་རྒྱུན་གཏན་གྱི་ད་ལུང་པ་དེ་ཚོའི་ནང་ལ་ཞི་བདེ་ལྷིང་འཇགས་ཡོང་བའི་ཨ་ནི་ཐབས་ཤེས་བྱས་ཏེ་ཡ་ཨ་ནི་བྱེད་དགོས་དེ་ཞེ་པོ་ཞིག་གལ་ཆེན་པོ་རེད་སེ་ཨ་དེ་འདྲ་བར་དུ་ག་རེ་ཞུ་གསལ་པོ་ཞེ་པོ་ཞིག་ག་རེ་ཆགས་བསྡད་ཡོད་རེད་ཟེར་ན། ང་ཚོ་ཚང་མ་ད་ག་ཟེ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཤ་སྟག་རེད། དེར་སོང་འཛམ་གླིང་ཚང་མ་ད་གཅིག་གྱུར་ཡིན་པའི་འདུ་ཤེས་ཀྱི་ངང་ནས་ཨ་ནི་རང་གཞན་གཉིས་ཀ་ལ་ག་ཟེ་ད་ཕན་ཐོག་དང་རང་གཞན་གཉིས་ཀ་དགེ་མཚན་ཆེན་པོ་ཡོང་བའི་ཆེད་དུ་ཨ་ནི་ད་ཞི་བདེ་བསྐྲུན་ཡས་ལ་ཨ་ནི་འབད་བརྩོན་བྱེད་དགོས་གལ་ཆེན་པོ་ཤོས་ཤིག་རེད།

གལ་ཆེན་པོ་ཅིག་ག་རེ་རེད་ཟེར་ན་ད་རང་རྒྱལ་གཞན་ཕམ་གྱི་ཨ་ནི་ག་ཟེ་ད་བསམ་བློ་དེ་འདྲའི་མ་སྐྱེས་པ་བྱས། ཨ་ནི་གཉིས་ཕན་གྱི་བསམ་བློ་འཁྱེར་ཐུབ་པ་ཡིན་ན་ཨ་ནི་སྤྱི་ཚོགས་ནང་ལ་ནི་ཞི་བདེ་ལྷིང་འཇགས་བསྐྲུན་ཐུབ་ཡས་དང་དེའི་ཐོག་ནས་ཨ་ནི་འཛམ་གླིང་ནང་ལ་ནི་ད་རེས་སུ་རེད་ཞི་བདེ་བསྐྲུན་ཐུབ་ཀྱི་རེད་ཟེར་བ་བྱས་བཀའ་གནང་ཡོད།

དེ་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས་ལྔ་བཅུ་ང་གསུམ་བར་ལྷོ་བྱང་ཀོ་རི་ཡའི་དམག་འཁྲུག་བྱུང་རྗེས་ཡུལ་གྲུ་གཉིས་ཀྱི་དབར་དམག་འཁྲུག་མཚམས་འཇོག་གི་མཐུན་གྲོས་ཞིག་བཞག་པའི་དུས་དྲན་གྱི་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་བསྩལ་བའི་ནང། ས་ཕྱོགས་གང་སར་གནས་པའི་ཀོ་རི་ཡའི་སྤྱི་ཚོགས་ནི་ཞི་བདེར་དགའ་ཞེན་ཆེ་བའི་སྤྱི་ཚོགས་ཤིག་ཡིན་པར་སོང། གཉན་འཕྲང་ཆེ་བའི་དུས་འདིར་འཛམ་གླིང་སྤྱི་དང། ལྷག་པར་དུ་ལྷོ་བྱང་ཀོ་རི་ཡའི་ཡུལ་གྲུ་གཉིས་ཀྱི་ཁེ་ཕན་ཆེད་རྒྱུན་དུ་ཞི་བདེ་ལྷིང་འཇགས་ཡོང་ཐབས་དང་དཀའ་རྙོག་རྣམས་གྲོས་མོལ་དང་ཕྱི་འབྲེལ་སྲིད་ཇུས་ཀྱི་ལམ་ནས་སེལ་ཐབས་གནང་དགོས་པའི་འབོད་སྐུལ་བསྐྱར་དུ་གནང་འདོད་བྱུང་ཞེས་བཀའ་བསྩལ་འདུག། དེ་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། འཛམ་གླིང་ནང་གི་རྡུལ་ཕྲན་མཚོན་ཆ་ཆ་ཚང་མེད་པ་བཟོས་ནས་དམག་གི་ནུས་ཤུགས་ཕྱིར་བསྡུ་བྱ་རྒྱུ་དེ་གལ་ཆེ་ཡིན་པ་དང། ལྷོ་བྱང་ཀོ་རི་ཡའི་ནང་དུའང་དེ་ལྟར་གནང་ཐུབ་པ་ཡིན་ན་ཁུལ་དེར་ཞི་བདེ་ལྷིང་འཇགས་དང། བདེ་འཇགས་སྲུང་སྐྱོབ་ཐུབ་རྒྱུར་ཡུན་གནས་ཐུབ་པའི་ཕན་གྲོགས་ཡོང་རྒྱུ་ཡིན་པ་རེད་ལ། དེ་ལྟར་དངོས་སུ་ཡོང་བའི་ཐུགས་སྨོན་མཛད་ཀྱི་ཡོད་ཅེས་བཀའ་བསྩལ་གནང་འདུག། ཡང་བྱང་ཀོ་རི་ཡས་མི་ལོ་བདུན་ཅུ་གོང་ལྷོ་བྱང་ཀོ་རི་ཡའི་དམག་འཁྲུག་མཚམས་འཇོག་གི་གན་ཡིག་ལ་ས་རྟགས་བཀོད་ནས་དམག་འཁྲུག་མཚམས་འཇོག་བྱུང་བའི་དུས་དྲན་མཛད་སྒོ་སྲུང་བརྩི་ཞུ་བའི་སྐབས་རྒྱ་ནག་དང་ར་ཤི་ཡའི་གཞུང་གི་སྐུ་ཚབ་ཚོགས་ཆུང་རེ་ཆེད་གཏོང་བྱས་ཡོད་ལུགས་གནས་ཚུལ་ཐོན་བཞིན་ཡོད་ཅིང་དེ་ནི་ཀོ་བི་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་བྱང་ཀོ་རི་ཡ་ལོ་མང་པོའི་རིང་བཀག་རྒྱ་དམ་དྲག་གི་འོག་ལ་ཁེར་རྐྱང་དུ་གནས་པའི་རྗེས་ད་ཆ་རྒྱལ་སྤྱི་དང་འབྲེལ་བ་བྱ་རྒྱུའི་འདུན་པ་ཡོད་པ་མཚོན་ཞིང་ཁྱིམ་མཚེས་ལྷོ་ཀོ་རི་ཡ་དང་ཉི་ཧོང་དེ་བཞིན་ཨ་མི་རི་ཀ་དང་ལྷན་རྡུལ་ཕྲན་མཚོན་ཆའི་དཀའ་རྙོག་ཡོད་བཞིན་པའི་སྐབས་འདིར་དབང་ཆ་གཅིག་སྡུད་ཀྱི་ཁྱིམ་མཚེས་རྒྱལ་ཁབ་དང་ལྷན་དུ་མཐུན་གྲོགས་ཡིན་པ་སྟོན་ཆེད་དུའང་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང་ཁྲེན་ཏུའུ་གྲོང་ཁྱེར་གྱི་ས་གནས་གཞུང་གིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ཁུལ་དེར་འཚམས་འདྲི་ལྟ་སྐོར་དུ་མ་འབྱོར་གོང་ཙམ་ནས་ས་གནས་སུ་ཕྱོགས་ཡོངས་ནས་དམ་དྲག་བྱེད་ཤུགས་ཆེ་རུ་གཏོང་བཞིན་ཡོད་ཅིང། དེ་ནི་གཙོ་བོ་ཉེ་བའི་ཆར་དྲ་ལམ་དུ་སློབ་གྲྭ་ཆེན་མོའི་སློབ་མའི་ལུས་རྩལ་འགྲན་བསྡུར་གྱི་སྐབས་ངོ་རྒོལ་གྱི་ལས་འགུལ་སྤེལ་དགོས་པའི་འབོད་སྐུལ་བྱས་པའི་གནས་ཚུལ་བྱུང་བ་སོགས་ཀྱི་རྐྱེན་གྱིས་ཡིན་པ་རེད། དེ་ཡང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་རེས་གཟའ་པ་སངས་ཉིན་ཁྲིན་ཏུ་གྲོང་ཁྱེར་དུ་རྒྱལ་སྤྱིའི་སློབ་ཆེན་སློབ་མའི་ལུས་རྩལ་འགྲན་ཚོགས་ཀྱི་མཛད་སྒོ་སྒོ་འབྱེད་ཀྱི་ཐོག་ལ་མཉམ་ཞུགས་བྱ་རྒྱུ་ཡིན་པ་དང་བསྟུན་དྲ་ལམ་ཁག་ཏུ་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་བྱུང་བའི་རྒྱ་ནག་གི་ཤོག་དཀར་གསར་བརྗེའི་ལས་འགུལ་དང་འབྲེལ་བའི་ངོ་རྒོལ་གྱི་ལས་འགུལ་རིགས་སྤེལ་དགོས་པར་སྐུལ་འདེད་ཀྱི་གནས་ཚུལ་རིགས་ཐོན་པ་དང་འབྲེལ་ནས་ཁྲིན་ཏུ་ས་གནས་གཞུང་གིས་བདེ་འཇགས་སྲུང་སྐྱོབ་དང་འབྲེལ་བའི་ལས་དོན་སྤེལ་ནས་ས་གནས་སུ་ཁྱོན་ཡོངས་ནས་དམ་དྲག་བྱེད་ཤུགས་ཆེ་རུ་གཏོང་ཡོད་པ་རེད། འདིའི་ཐད། རྒྱ་ནག་ཁྲིན་ཏུ་གྲོང་ཁྱེར་དུ་བཅའ་བཞུགས་མིང་སྟོན་གནང་འདོད་མེད་པའི་བོད་མི་ཞིག་གིས་གསུངས་ན། ཁྲིན་ཏུ་ས་གནས་གཞུང་གི་ངོས་ནས་སློབ་ཆེན་སློབ་མའི་ལུས་རྩལ་འགྲན་བསྡུར་ཚོགས་པའི་སྐབས་སུ་གཞུང་ལ་ངོ་རྒོལ་གྱི་ལས་འགུལ་རིགས་སྤེལ་མི་ཐུབ་པའི་ཆེད་དུ་ཁྱོན་ཡོངས་ནས་དམ་དྲག་བྱེད་ཤུགས་ཆེ་རུ་གཏོང་ཡོད་ཅིང། ཁོང་ཚོ་ད་དུང་ལས་འགུལ་འདི་རིགས་ཐོན་རྒྱུར་སྐྲག་གི་ཡོད་པ་རེད་ཅེས་བརྗོད་འདུག་གཞན་ཡང་ས་གནས་སུ་ཡོད་པའི། ཝང་མཱ་ཙི་ཞེས་པའི་ཐབ་ཆས་རིགས་འདྲ་མིན་སྣ་ཚོགས་འཚོང་མཁན་གྱི་ཚོང་ཁང་ཞིག་གིས་ཀྱང། སྤྱི་ཚོགས་དྲ་ལམ་དུ། ཉིན་འདི་འགར་གྲི་དང་ཙེམ་ཙེའི་རིགས་གནས་སྐབས་རིང་བཙོང་མི་ཆོག་པའི་བཀག་སྡོམ་བྱས་ཡོད་པ་བཀོད་འདུག་ལ། དེ་མིན་དྲ་ལམ་ནས་ཉོས་པའི་དངོས་ཟོག་སྐྱེལ་འདྲེན་བྱེད་མཁན་སྤྱི་གཉེར་ཁང་ཞིག་གིས་ཀྱང་སྐད་འཕྲིན་ཚོགས་པ་བརྒྱུད་ནས་གསལ་བསྒྲགས་བྱས་པའི་ནང་དུ་ཁོང་ཚོར་ཡང་མེ་འབར་སླ་བའི་སྣུམ་སོགས་དང། དེ་མིན་དོགས་པ་ཅན་གྱི་རྫས་འགྱུར་དངོས་པོ་ཞིག་སྐྱེལ་འདྲེན་བྱེད་མི་ཆོག་པའི་བཀག་སྡོམ་བྱས་ཡོད་པ་བཀོད་འདུག་རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་གཙང་སེལ་གྱི་ལས་འགུལ་སྤེལ་ནས་མི་དམངས་ཀྱི་འགྲོ་འོང་ཡོངས་སུ་བཀག་སྡོམ་བྱས་ཏེ་དཀའ་ངལ་ཚད་མེད་བཟོས་པའི་གནས་སྟངས་ཀྱི་འོག་མི་དམངས་འུ་ཐུག་ནས་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང། ཤོག་དཀར་གསར་བརྗེའི་ལས་འགུལ་ཞེས་པ་འགོ་འཛུགས་ཀྱིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གོ་གནས་ནས་མར་ཕབ་དགོས་པའི་དགོས་འདུན་བཏོན་ནས་རྒྱ་ནག་གི་ས་གནས་མང་པོར་ལས་འགུལ་སྤེལ་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གཞུང་གིས་ལྗང་མདོག་འཕེལ་རྒྱས་ཞེས་པའི་ལས་གཞི་འོག་བོད་ནང་མུ་མཐུད་ནས་གཏེར་ཁ་སྔོག་འདོན་བྱེད་མུས་ཡིན་འདུག་ཞིབ་གསལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་ལྔ་ཉིན་རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་སྤེལ་བའི་ནང། བོད་ལྗོངས་ལྷོ་ཁའི་ཁུལ་དུ་ཀོ་ལྕགས Chromium ཞེས་པའི་གཏེར་རྫས་སྔོག་འདོན་བྱ་ཡུལ་གྱི་ས་ཁུལ་ཁག་སླར་གསོ་ཡོང་ཆེད་ལྗང་མདོག་འཕེལ་རྒྱས་ཀྱི་ལམ་བུ་ཞེས་པའི་ལས་གཞི་འགོ་འཛུགས་བྱས་ཡོད་པ་བསྒྲགས་འདུག། དེའི་ཐད་བོད་ནང་ཐེངས་མང་ཕྱིན་ཏེ་ཁོར་ཡུག་སྐོར་ལ་ཉམས་ཞིབ་ཀྱིས Meltdown in Tibet ཞེས་པའི་དཔེ་དེབ་རྩོམ་པ་པོ་དང་ཉམས་ཞིབ་པ་སྐུ་ཞབས Michael Buckley ལགས་ཀྱིས། རྒྱ་ནག་གཞུང་གིས་ལྗང་མདོག་གཏེར་འདོན National Green Mining ཞེས་པ་དེར་གོ་དོན་ཅི་ཡང་མེད། དོན་དངོས་ཐོག་གཏེར་ཁ་སྔོག་འདོན་བྱས་པ་ཙམ་གྱིས་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་བཟོ་གི་ཡོད་པ་མ་ཟད་གཏེར་ཁ་སྔོག་འདོན་བྱེད་ཡུལ་ས་ཁུལ་ནི་འཛམ་གླིང་སྟེང་གི་སྦགས་བཙོག་ཆེ་ཤོས་གྲས་ཀྱི་བཟོ་གྲྭ་དེ་ཡིན། དེ་ཡི་གད་སྙིགས་ཡོངས་རྫོགས་མཐའ་མཇུག་གི་འཁྱིལ་ཆུའམ་རྒྱུག་ཆུའི་ནང་འགྲོ་ཡི་ཡོད་པ་དེས་རྐྱེན་པས་ས་རུད་ལ་སོགས་པའི་གོད་ཆག་འབྱུང་གི་ཡོད། གང་ལྟར་གོང་ཞུས་ལྗང་མདོག་གཏེར་འདོན་ལས་གཞི་འདི་ནི་ཕན་པ་ལས་གནོད་སྐྱོན་མང་བ་ཡོང་གི་ཡོད་པ་མ་ཟད་དེ་ཡི་མིང་ཐོག་ནས་བོད་ནང་མུ་མཐུད་གཏེར་ཁ་སྔོག་འདོན་བྱེད་རྒྱུ་དེ་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་ནས་འགྲེལ་བརྗོད་གནང་བྱུང། བོད་ལྷོ་ཁ་ས་ཁུལ་གྱི་ཆུ་གསུམ་རྫོང་ནི་ཀོ་ལྕགས་ཞེས་པའི་གཏེར་རྫས་ཀྱི་ལྗོངས་ཁུལ་ལྟེ་བ་ཞིག་ཡིན་པ་མ་ཟད་རྒྱ་ནག་རྒྱལ་ཡོངས་ནང་ཀོ་ལྕགས་ཀྱི་གཏེར་རྫས་མང་ཤོས་ཐོན་སའི་ས་ཁུལ་ཞིག་ཀྱང་ཡིན་པ་རྒྱ་ནག་གཞུང་གིས་ངོས་འཛིན་བྱས་འདུག་ད་དུང China Baowu Tibet Mining Company ཞེས་པའི་གཏེར་ཁ་སྔོག་འདོན་དང་འབྲེལ་བའི་བཟོ་གྲྭའི་ཡན་ལག་ཅིག་ཀྱང་ཆུ་གསུམ་རྫོང་དུ་ཡོད་འདུག། ཀོ་ལྕགས་ནི་བར་བརྒལ་ལྕགས་རིགས་ཤིག་ཡིན་ཞིང་དེའི་འབྱུང་རྒྱུ་ཡི་མཚོན་རྟགས་ནི CR ཡིན་པ་དང་གཏེར་རྫས་དེ་ཡི་རང་མདོག་ནི་སྔོ་སྐྱ་ཡིན་པ་མ་ཟད་རྫས་གཞན་དང་བསྲེས་ན་ཁ་དོག་སྣ་ཚོགས་སུ་འགྱུར་གྱི་ཡོད་པས་དྭངས་ལྕགས་བཟོ་གྲྭ་ལ་དམིགས་བསལ་དགོས་མཁོ་ཆེ་བའི་གཏེར་རྫས་ཤིག་ཀྱང་ཡིན་པ་རེད། འོན་ཀྱང་གཏེར་རྫས་དེ་སྔོག་འདོན་བྱས་པའི་རྗེས་འབྲས་སུ་རང་བྱུང་སྣོད་བཅུད་ལ་གནོད་སྐྱོན་ཚབས་ཆེན་འབྱུང་གི་ཡོད་པ་རེད། ཡང་ཉམས་ཞིབ་པ་སྐུ་ཞབས Michael Buckley ལགས་ཀྱིས་བོད་ནང་རྒྱ་ནག་གཞུང་གིས་གཏེར་ཁ་སྔོག་འདོན་བྱས་ཏེ་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་མ་ཟད། གཏེར་ཁ་སྔོག་འདོན་མང་དྲགས་པའི་རྐྱེན་གྱིས་རྒྱུག་ཆུ་ཁག་འབག་བཙོག་གྱུར་ཏེ། འབྲོག་པ་ཚོའི་སྒོ་ཕྱུགས་སེམས་ཅན་གཡག་ལ་སོགས་པའི་རྐྱེན་འདས་སུ་ཕྱིན་པའི་གནས་ཚུལ་བྱུང་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་གོང་ཞུས་གཏེར་ཁ་སྔོག་འདོན་དང་འབྲེལ་བའི་བཟོ་གྲྭ་དེ་བཞིན་རྒྱལ་ཡོངས་ལྗང་མདོག་གཏེར་འདོན་ལས་གཞི་ཡི་ཁོངས་སུ་བཅུག་ཡོད་པ་རྒྱ་ནག་གཞུང་གིས་དྲིལ་བསྒྲགས་བྱས་འདུག་པ་མ་ཟད་བཟོ་གྲྭ་དེ་ཡི་བཀོད་འདོམས་པ་གཞོན་པ་ལིས་ཇོང་གིས། བཟོ་གྲྭའི་ངོས་ནས་ཉེ་བའི་ལོ་ཤས་ནང་རྒྱ་སྒོར་ས་ཡ་ལྔ་བཅུའམ་ཨ་སྒོར་ས་ཡ་བདུན་གྱི་མ་འཛུགས་བྱས་ཏེ་དེ་སྔ་གཏེར་ཁ་སྔོག་འདོན་བྱས་པའི་ས་ཁུལ་ཧེག་ཐར་དྲུག་ཅུ་རེ་གསུམ་ལས་མང་བ་བསྐྱར་གསོ་བྱ་འཆར་ཡོད་ལུགས་བརྗོད་འདུག་པ་དང་འབྱུང་འགྱུར་སྦགས་བཙོག་མེད་པའི་གཏེར་ཁ་སྔོག་འདོན་བྱེད་ཡུལ་གྱི་ཁོར་ཡུག་ཞིག་བསྐྲུན་རྒྱུ་ནི་ང་ཚོའི་དམིགས་ཡུལ་ཡིན་ཞེས་ཁོང་གིས་བརྗོད་འདུག། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་བོད་ནང་གཏེར་ཁ་སྔོག་འདོན་ཐོག་ཉམས་ཞིབ་པ་དོན་གྲུབ་དབང་མོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་ལ་འགོག་རྐྱེན་མི་ཡོང་བའི་ཆེད་དུ་གཏེར་ཁ་ཡོད་སའི་ས་གནས་སུ་གནས་སྡོད་བོད་མི་འབྲོག་པ་རྣམས་བཙན་གྱིས་གནས་སྤོ་བྱེད་བཅུག་གི་ཡོད་པ་འགྲེལ་བརྗོད་གནང་བྱུང། འབྲོག་པ་ཚོ་གི་བཙན་གནས་སྤོས་མ་བྱས་པ་ཡིན་ན་ཕ་གི་ལ་བསྡད་མཁན་མི་དེ་ཚོ་གིས་ཕ་གིར་གཏེར་ཁ་བསྔོགས་ཁོར་ཡུག་འཕྲོ་བརླག་བཏང་བྱས་བ་ན་ཁོ་ཚོ་གིས་ད་སྐད་འབོད་རྒྱག་དེ་འདྲ་བྱེད་དུས་བསམ་པར་དཀའ་ངལ་ཆེན་པོ་འཕྲད་འགོ་ར་བྱས་ཙང་ད་དཀའ་ངལ་དེ་ཚོ་མ་ཡོང་བའི་ཆེད་དུ་དངོས་ནས་འགོ་ར་ནས་བ་ཡི་ས་ཆ་ནས་མི་མར་བཏོན་བྱས་ཡོད་ར་མི་མར་བཏོན་ཚར་བ་ཡིན་ན་ཁོ་རང་ཚོ་གཏེར་ཁ་སྔོག་ཡག་རེད་ཁོར་ཡུག་འཕྲོ་བརླག་བཏང་ག་རེ་བྱས་ཡོད་ན་འདི་ལ་ཁེ་ཁེ་ལབ་མཁན་མེད་པ་བྱས། དེ་མིན་ལྷོ་ཁའི་ཁུལ་དུ་གཏེར་ཁ་སྔོག་འདོན་དང་འབྲེལ་བའི་བཟོ་གྲྭ་དེའི་ལས་བྱེད་པ་ཚོའི་ཆེད་དུ་སྐྱེད་ཚལ་དང། བཙོག་ཆུ་ཡུར་བ། རྩེད་ར། མོ་ཊ་འཇོག་ཡུལ་བཅས་ཀྱི་མཐུན་རྐྱེན་འཛོམས་པའི་གཏན་སྡོད་བྱེད་ཡུལ་གྱི་སྡོད་གནས་བཟོ་སྐྲུན་བྱ་འཆར་ཡོད་པ་རྒྱ་ནག་གཞུང་གིས་བརྗོད་འདུག་གཞན་ཡང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཤར་མ་ཐག་ཏུ་རྒྱ་ནག་གཞུང་གིས་དུས་རབས་གསར་པའི་ནང་ལྗང་མདོག་འཕེལ་རྒྱས་ཞེས་དྲིལ་བསྒྲགས་རང་བཞིན་གྱི་རྒྱབ་ཤ་དཀར་པོ་ཡི་དཔེ་དེབ་ཞིག་འགྲེམས་སྤེལ་བྱས་འདུག་པའི་ནང།

ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གཞུང་གིས་བོད་ནང་ལ་དྲག་གནོན་བྱ་ཆེད་ཉེན་སྲུང་དོ་དམ་ཆེ་བའི་བཀག་སྐྱིལ་ཁང་རྒྱ་སྐྱེད་བཏང་ཡོད་པ། བཅོས་མའི་མིས་བཟོས་སྲུང་སྐར་གྱིས་པར་ལེན་བྱས་པའི་པར་རིས་ཐོག་ནས་ཤེས་རྟོགས་བྱུང་ཡོད་པ། Rand Europe Research Institute ཞེས་པའི་ཉམས་ཞིབ་ཁང་གི་ཞིབ་འཇུག་གྲུབ་དོན་ནང་ལ་བཀོད་འདུག་དེ་ཡང་ཉེ་བའི་ལོ་ཤས་ནང། བོད་ནང་ཧ་ཅང་གདུག་རྩུབ་ཆེ་བའི་དོ་དམ་ཁང་མང་དུ་བཏང་ཡོད་པ་དང། དེ་བཞིན་བདེ་འཇགས་ལྟ་སྐྱོང། སྲིད་ཇུས་ཀྱི་མིང་ཐོག་ནས་བོད་ནང་སྟངས་འཛིན་ཧ་ཅང་དོ་ནན་བྱེད་བཞིན་པ། Rand Europe ཞེས་པའི་ཉམས་ཞིབ་བསྟི་གནས་ཁང་གི་སྙན་ཐོ་བཏོན་པའི་ནང་གསུངས་འདུག་ཉམས་ཞིབ་ཁང་དེས་བོད་རང་སྐྱོང་ལྗོངས་ཁུལ་དུ་ཡོད་པའི་དོ་དམ་ཁང་བདུན་ཅུ་དོན་དགུ་ཡོད་པའི་ནང་ནས་བཅུ་བཞིའི་ནང་མཚན་མོ་མིས་བཟོས་སྲུང་སྐར་གྱི་ཐོག་ནས་གནས་ཚུལ་ལེན་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་དགུ་ནས་ཉིས་སྟོང་ཉི་ཤུ་བར་དོ་དམ་བྱེད་ཤུགས་ཆེ་རུ་བཏང་ཡོད་པ་ཤེས་རྟོགས་བྱུང་འདུག་ལ། ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཉི་ཤུ་རྩ་གཉིས་བར་ཧ་ཅང་ཉེན་སྲུང་དོ་དམ་ཆེ་བའི་བཀག་སྐྱིལ་ཁང་དུའང་དོ་དམ་བྱེད་ཤུགས་ཆེ་རུ་བཏང་ཡོད་པ་དང་དོ་དམ་བཀག་སྐྱིལ་ཁང་རྒྱ་སྐྱེད་བཏང་བ་སོགས་ཤེས་རྟོགས་བྱུང་འདུག་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་ཚོས་བོད་རང་སྐྱོང་ལྗོངས་ཀྱི་བཙོན་ཁང་ཁག་ནང་དུ་ཡོད་པའི་ཆོས་ཕྱོགས་ཀྱི་དབུ་ཁྲིད་མི་སྣ་དང་མཁས་དབང། ལས་འགུལ་བ་སོགས་ལ་སུན་གཙེར་དང་བརྙས་བཅོས། མནར་གཅོད་གཏོང་རྒྱུ་མང་དུ་བཏང་ཡོད་པའི་བློ་འཚབ་གནང་གི་ཡོད་འདུག་ལ། དེ་བཞིན་གནད་དོན་ལྟ་ཞིབ་པ་ཚོས་མང་ཚོགས་གནས་སྡོད་བྱེད་སར་གསང་ཞིབ་མྱུལ་ལྟ་བྱེད་རྒྱུའི་འཕྲུལ་རིགས་མང་པོ་བཙུགས་ཡོད་པ་དང། མང་ཚོགས་ལ་བཙན་དབང་གིས་ཆབ་སྲིད་ཀྱི་སློབ་གསོ་སྤྲོད་པ་དང་བུ་ཕྲུག་ས་ཡ་གཅིག་ཙམ་རང་ཉིད་ཀྱི་ཕ་མ་དང་ཁ་བྲལ་བཏང་ནས་གཏན་སློབ་ཁག་ཏུ་བཏང་ཡོད་པ་རྒྱལ་སྤྱིའི་མཁས་དབང་ཚོས་གསུངས་ཡོད་པ་སོགས་བོད་མིའི་སྐད་ཡིག་དང་རིག་གཞུང་ཆོས་ལུགས་བཅས་རྩ་མེད་བཟོ་ཐབས་བྱ་བཞིན་པའི་ཐོག་རྒྱ་ཧན་མི་རིགས་ཀྱིས་བོད་ས་ཁེངས་ནས་བོད་རྒྱ་ཡུལ་དུ་བསྒྱུར་ཐབས་བྱེད་བཞིན་པ་གསུངས་བཞག།

བོད་ཕྲུག་ཚོར་བོད་ཀྱི་སྐད་ཡིག་དང་ནང་ཆོས་ཀྱི་ཐོག་གོ་རྟོགས་གོང་འཕེལ་གྱི་ཐོག་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་འགྲེལ་བརྗོད་གནང་འདུག་པ་འདིའི་ཐད་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
རྒྱ་གར་ལྷོ་ཕྱོགས་བར་ལྐུགས་པའི་གསལ་བྱེད་སྤྲ་ཆོས་གླིང་དྲ་ཐོག་སློབ་གྲྭའི་གོ་སྒྲིག་འོག། ཕྱི་རྒྱལ་ཁག་ཏུ་གནས་སྡོད་བོད་རིགས་སློབ་མ་རྣམས་ལ་དབྱར་དུས་ཀྱི་གུང་སེང་དང་བསྟུན་ནས། བདུན་ཕྲག་གསུམ་ཙམ་གྱི་རིང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སོགས་ཀྱི་སློབ་ཁྲིད་གནང་བཞིན་ཡོད་པ་ལྟར། ད་ལོ་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་དབུ་འཛུགས་ཀྱིས་ཨ་རི་དང་ཡུ་རོབ་ཡུལ་གྲུ་འདྲ་མིན་ཁག་སོགས་ཁྱོན་རྒྱལ་ཁབ་ཁག་དྲུག་ཙམ་ཞིག་ནས་བོད་རིགས་སློབ་མ་ལྔ་བཅུ་ལྷག་མཉམ་ཞུགས་གནང་སྟེ་ད་ཆ་སློབ་ཁྲིད་དེ་མཇུག་བསྒྲིལ་ལ་ཉེ་བའི་དུས་མཚམས་དེར། སློབ་མ་ཚོར་སློབ་ཁྲིད་དེ་ཕན་ཐོགས་ཇི་བྱུང་སྐོར་དྲི་རྩད་བྱེད་སྐབས། སློབ་མ་ཚོར་སློབ་ཁྲིད་དེ་ཕན་ཐོགས་ཇི་བྱུང་སྐོར་དྲི་རྩད་བྱེད་སྐབས་ཁོང་རྣམ་པས་གསུངས་དོན་ལ། ངའི་མིང་ལ་བསྟན་འཛིན་བདེ་སྐྱིད་ཡིན། ང་ད་ལྟ་ལོ་བཅུ་བཞི་ཡིན་ང་ད་ལྟ་ཧྥ་རན་སི་ནས་སླེབས་ཡིན། ང་ད་ལྟ་སེ་ར་བྱེས་ལ་སླེབས་རྒྱུ་མཚན་དེ་བོད་ཡིག་དང་བོད་སྐད་ཨ་ནི་ནང་ཆོས་ཡར་འགྲོ་ཡ་ཆེད་དུ་དེ་ལ་སླེབས་ཡིན་ཨ་ནི་ངའི་ཕ་མ་ཡིས། ང་ལ་འགྲོ་ཡིན་པས་སྐད་ཆ་དྲིས་སོང་ཨ་ནི་ང་འདོད་པ་འདི་བྱས་ནས་ཨ་ནི་ང་སླེབས་ཡིན་དེ་ལ་ང་ད་ལྟ་སེ་ར་བྱེས་ལ་སླེབས་ནས་ཕན་ཐོགས་ག་རེ་བྱུང་ལབ་ན་གྲོགས་པོ་གྲོགས་མོ་མང་པོ་ཐུག་སོང་གྲོགས་པོ་གྲོགས་མོ་ད་ས་ཆ་གང་བྱུང་མང་བྱུང་ནས་སླེབས་པ་རེད་ཨ་ནི་བོད་སྐད་ཡག་རུ་འགྲོ་གི་འདུག་ཨ་ནི་ནང་ཆོས་ཡང་ཏོག་ཙམ་ཡག་རུ་འགྲོ་སོང་ཨ་ནི་ང་ནམ་རྒྱུན་གུང་སེང་དེ་ལ

སྦྱང་བ་ཡིན། ང་བོད་སྐད་ནང་ལ་ལྡོག་ཕྱོགས་ཞེ་ས་ཕལ་སྐད་ཨ་ནི་གོང་ས་མཆོག་གི་བཀའ་སློབ་སྦྱང་བ་ཡིན་ཐུགས་རྗེ་གནང།
ཡང་དབྱར་དུས་ཀྱི་སློབ་གྲྭའི་སྤྱི་ཁྱབ་འགན་འཛིན་པད་མ་དོན་གྲུབ་ལགས་ཀྱིས་གསུང་ཡག་ལ་གཙོ་བོ་བོད་རིགས་ན་གཞོན་རྣམས་ལ་བོད་པའི་སྐད་ཡིག་གཙོས་པའི་ནང་དོན་རིག་པ་དང་རིག་གཞུང་བཅས་ཀྱིས་མཚོན་པའི་ལས་རིམ་འདྲ་མིན་ཞིག་གོ་སྒྲིག་གནང་ཡོད་པ་གསུང་གནང་བྱུང། བོད་ཀྱི་སྐད་ཡིག་སྒང་གཙོ་བོ་ཤུགས་རྒྱག་ཡོད་རེད་ཨ་ནི་ཞོགས་པའི་འཛིན་གྲྭ་ཆ་ཚང་དེ་བོད་ཀྱི་སྐད་ཡིག་རང་རེད། ཞོགས་པ་ནང་ཆོས་འཛིན་གྲྭའི་རྗེས་ལ་སྐད་ཡིག་འཛིན་གྲྭ་གཉིས་སུ་དེ་སྒང་ཀློག་རྩལ་སྒང་ཤུགས་ཤུགས་རྒྱག་ཡོད་རེད། དེའི་རྗེས་ལ། རིག་གཞུང་འདི་ཉིན་གུང་རྒྱབ་ཆ་དེར་དེ་གང་ལ་དང། འདི་ལ་དང་རྒྱ་གར་ལྷོ་ཕྱོགས་འདི། བོད་པའི་མང་ཤོས་ས་གནས་ཆགས་བསྡད་རེད། ཆོས་ལུགས་རིས་མེད་དགོན་སྡེ་ཆ་ཚང་འདི་ལ་ཆགས་བསྡད་རེད། འདི་དགོན་སྡེ་ཆ་ཚང་ལ་མཆོད་མཇལ་འགྲོ་ནས་ད་ག་ཡོང་གི་དགོན་སྡེ་ནང་གི་གྲྭ་པ་འདི་ཚོ་གི་སློབ་གཉེར་བྱེད་སྟངས་འདི་ཚོ་གཟིགས་ནས་དེ་ཡང། ཏི་སི་ཝི་དང་སློབ་གྲྭ་ཁག་ལ་འགྲོ་ནས་ཡང་ཁོ་རང་ཚོའི་བཙན་བྱོལ་ནང་ལོག་གི་སློབ་ཕྲུག་འདི་ཚོའི་སློབ་སྦྱོང་བྱེད་སྟངས་གཞིས་ཆགས་ཁག་གི་གནས་སྟངས་གང་ལྟར་ཉམས་མྱོང་མང་པོ་ཞིག་བསགས་ནས་སྤུ་ཁོ་རང་ཚོས་ད་རང་བཞིན་གི་བོད་ཀྱི་ག་ལོར་སྐད་ཡིག་ལ་བོད་ཀྱི་སྐད་ཡིག་ལ་ཞེན་ཁོག་སླེབས་ཡ་དང། བོད་མི་རིགས་ལ་ཞེན་ཁོག་སླེབས་ཡ་གང་ལྟར་དེ་འདྲའི་འདྲ་བོ་ཉམས་མྱོང་མང་པོ་ཞིག་བསག་ཡ་ཆེད་དུ། དེ་མཚུངས་ད་ལན་སློབ་ཁྲིད་འདིའི་སྐབས་ཚོགས་ཞུགས་གནང་བའི་སློབ་མ་ཆུང་འབྲིང་ཆེ་གསུམ་དང། དེ་བཞིན་སློབ་མ་ཚོའི་གནས་ཚད་ལ་གཞིགས་པའི་ཆ་བགོས་ཀྱིས་སློབ་ཁྲིད་གནང་ཡོད་དུས། རང་རང་གི་གནས་ཚད་ལ་དཔགས་པའི་ཡར་རྒྱས་གང་འཚམ་ཕྱིན་ཡོད་པའི་འགྲེལ་བརྗོད་གནང་བྱུང། དེའི་སྐོར་སློབ་དགེ་ཡེ་ཤེས་མཐར་ཕྱིན་ལགས་ཀྱིས་གསུངས་དོན་ལ། ཨོ་བྷོ་བོད་ཀྱི་སྐད་ཡིག་གི་སྒོ་ནས་ཤུགས་རྒྱག་ཡང་ང་ཚོ་གིས་གྲ་སྒྲིག་བྱས་ཤིང་གྲ་སྒྲིག་བྱས་པ་ནང་བཞིན་གང་ལ་གང་འཚམ་ཡག་པོ་འགྲོ་འདུག་གོ་དེ་ཡིན་ནས་རིགས་གཅིག་ད་ལྟ་ག་རེ་ལབ་དགོས་རེད་རྦད་དེ་དེ་ཡིན་དྲ་ཐོག་སློབ་གྲྭ་མ་ཡིན་པ་སྤུ་གུ་མང་པོ་ཞིག་ཡིན་ག་ལ་གོ་རེ།

ལས་དོན་ཁག་ལ་བོད་རིགས་སློབ་མ་ཁག་ཅིག་གི་ཕ་མས་དང་བླངས་ཐོག་ནས་ཞབས་ཞུ་སྒྲུབ་གནང་གི་འདུག་ཅིང། དེའི་ནང་བུད་མེད་གསུམ་ཡོད་པའི་ཁོངས་ནས་ཨི་ཏྲ་ལི་ནས་པ་སངས་མཚམས་གཅོད་ལགས་དང། ཨ་རི་ནས་དཔལ་ལྡན་ལགས་རྣམ་གཉིས་ཀྱིས་གསུངས་ན། སློབ་ཁྲིད་འདིའི་ཐོག་ནས་སློབ་མ་ཚོར་བོད་ཀྱི་སྐད་ཡིག་ལ་སོགས་པའི་ཐད་ཡར་རྒྱས་འགྲོ་བཞིན་ཡོད་པར་གསུངས་གནང་བྱུང།
ཡང་ཆ་བཞག་ང་སྤུ་གུ་འདྲ་བོ་ཡིན་ན་ང་ཕ་གི་བསྡད་ས་ལ་སྤུ་གུ་ཆུང་ཆུང་ང་ཚོ་བོད་པ་སྤུ་གུ་གསུམ་མི་ཤི་ཡོད་མ་རེད། གསུམ་མི་ཤི་མེད་དུས་ཀ་ནས་ཨ་ནི། འདི་ཚོ་དཔེ་བལྟ་ས་འདྲ་བོ་འདི་འདྲ་ཡོད་མ་རེད་ད་སོ་སོ་ང་ཚོ་ནང་གི་བསླབ་རྒྱུ་འདི་ཚོ་ཚང་མ་འདི་མི་ཤི་ཡོད་མ་རེད་འདི་འདྲ་དེ་ལ་ཚོགས་པ་ནང་ལ་བསྡད་དུས་ཀ་ནས་སྐད་ཆ་བཤད་སྟངས་ཡིན་ན་ལས། ཟས་སྤྱོད་ཨ་ནི་ཡི་གེ་ཀློག་སྟངས། རོགས་པ་མཉམ་དུ་བཀའ་མོལ་གནང་སྟངས་འདི་ཚོ་ཚང་མ་ཨ་ནི་ཡར་རྒྱས་འགྲོ་བཞག་ང་རང་སྤུ་གུ་ཡིན་ན་འདི་འདྲས་འགྲོ་ཡར་རྒྱས་འགྲོ་བཞག་འདི་ཞུ་ཡ་ཡིན། ཆེན་པོ་འགྱུར་བ་འགྲོ་བ་མཐོང་གི་འདུག་ངའི་བུ་མོ་ཡིན་ནས་ད་གཟའ་མཇུག་སློབ་གྲྭ་ལ་འགྲོ་གི་ཡོད་རེད་ངའི་སྤུ་གུ་གསུམ། སྤུ་གུ་གཉིས་འགྲོ་གི་ཡོད་རེད་ཡིན་ནས་དེ་ལ་སླེབས་དུས་ཙམ་པ་ད་ཁོ་རང་ཚོ་བོད་སྐད་རྒྱག་ཡས་ཡིན་ན་སྤུ་གུ་ཚང་མ་བོད་སྐད་ཡག་པོ་ཤེས་གི་མེད་དུས་ཙམ་པ་ཁོ་རང་ཚོ་ད་སེམས་ལ་དངངས་སྐྲག་དང་འདི་ག་རེ་ཟེར་སྤོབས་པ་མ་བརླག་པའི་ཆེད་དུ་སྐད་ཆ་ཕར་ཚུར་གཅིག་གཅིག་ལ་བོད་སྐད་སྦྱང་ཡས་འདྲ་བོ་དང་འདི་འདྲ། ཨ་ནི་སྤུ་གཅིག་གཅིག་ལ་བོད་སྐད་མ་བརྒྱབ་ནས་ཨིན་ཇི་སྐད་དིས་དིས་རྒྱབ་པ་རེད་ཞེས་ཡིན་ནས་ཕར་ཚུར། བོད་པ་བོད་པ་གྲོགས་པོ་བཟོ་ཡས་དང་འདི་འདྲའི་གི་ཐོག་ལ་དཔེ་འགྱུར་བ་མང་པོ་མཐོང་གི་འདུག་བཤད།
དབྱར་དུས་ཀྱི་སློབ་ཁྲིད་དེ་ཕྱི་ཟླའི་ཚེས་སུམ་ཅུ་ཉིན་མཇུག་བསྒྲིལ་གནང་གི་ཡོད་པ་རེད་འདུག་ལ། རྩེ་ཆེན་དབྲ་ཆུ་གླིང་ཤེས་ཡོན་བསྟི་གནས་ཁང་དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར། སྐྱ་སེར་ཕོ་མོ་དང་རིགས་རུས་དང་རྒྱལ་ཁབ་སོགས་ཀྱི་དབྱེ་བ་མེད་པར། དོན་གཉེར་ཅན་ཚང་མར་ནང་ཆོས་དང་བོད་ཀྱི་སྐད་ཡིག་སོགས་ཀྱི་སློབ་ཁྲིད་གནང་ཆེད། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང། དེའི་ནང་གཙོ་བོ་ཕྱི་རྒྱལ་ཁག་ཏུ་གནས་སྡོད་བོད་རིགས་སློབ་མ་རྣམས་ལ་དྲ་ཐོག་སློབ་གྲྭ་དང། དེ་བཞིན་དབྱར་དུས་སློབ་གྲྭ་དང་གཞན་ཡང་རྒྱ་གར་ནང་ཡོད་པའི་བོད་རིགས་སློབ་མ་ཚོའི་གུང་གསེང་དང་བསྟུན་ནས་སློབ་ཁྲིད་གནང་རྒྱུ་སོགས་ཀྱི་ལས་རིམ་འདྲ་མིན་ཞིག་གོ་སྒྲིག་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བཅར་འདྲིའི་ལེ་ཚན་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་ཚེ་རིང་ལྷ་མོ་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་རྣམ་གཉིས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་བཅོ་ལྔ་ནས་ཉི་ཤུ་བར་རྒྱ་གར་ཤར་ཕྱོགས་སུ་ཡོད་པའི་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་སུ་གཞུང་འབྲེལ་ས་བགོས་ཕྱོགས་བསྐྱོད་དང། འཚམས་གཟིགས་གནང་གྲུབ་པ་དེའི་སྐོར་ལ་བསྟན་འཛིན་དཔལ་མོ་ལགས་ཀྱིས་སྤྱི་འཐུས་རྣམ་གཉིས་ལ་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་ཚེ་རིང་ལྷ་མོ་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་རྣམ་གཉིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བདུན་པའི་ཚེས་བཅོ་ལྔ་ནས་ཉི་ཤུ་བར་རྒྱ་གར་ཤར་ཕྱོགས་སུ་ཡོད་པའི་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་སུ་གཞུང་འབྲེལ་ས་བགོས་ཕྱོགས་བསྐྱོད་གནང་གྲུབ་ཡོད་པ་དང་ཨ་ནི་དེའི་སྐོར་ལ་ཡང་སྤྱི་འཐུས་རྣམ་པ་གཉིས་ལ་བཀའ་འདྲི་ཞུ་རྒྱུ་ཡིན། བཀྲ་ཤིས་བདེ་ལེགས་སྤྱི་འཐུས་ཚེ་རིང་ལྷ་མོ་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་གཉིས་ཨ་ནི། ཐོག་མར་དེ་ཡང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་སུ་བཀའ་འདྲི་ཞུ་ཡག་ལ་ད་ལྟའི་ཨོ་རི་ས་ཕུན་ཚོགས་གླིང་གཞིས།

ནས་དེ་ནས་ད་ལྟ་ང་ཚོ་ས་བགོས་ཕྱོགས་བསྐྱོད་ཀྱི་ཆགས་བསྡད་ཡོད་རེད་དེ་ང་ཚོ་ལོ་གཉིས་དང་ཕྱེད་ཀ་ནང་ལོགས་ལ་ཡ་ས་ཁུལ་གཞིས་ཆགས་ག་བ་འཁེལ་གྱི་ཡོད་ནས་ཁ་ཕྱོགས་ག་བ་གཞིས་ཆགས་དང་སུད་ཚོང་གི་ག་བ་འཁེལ་ཡོད་ནས་དེ་ལ་ཡ་ང་ཚོ་ཡང་ལྟ་སྐོར་ཅིག་འགྲོ་དགོས་འཁེལ་གྱི་ཡོད་རེད་བྱས་ཙང་ད་དེ་ནང་ལོགས་ལ་ཡ་འཚམས་གཟིགས་དང་ས་བགོས་ཕྱོགས་བསྐྱོད་གཉིས་ཀ་ནང་ལས་དོན་དེ་གཅིག་པ་འདྲ་བོ་ཞིག་ཆགས་བསྡད་ཡོད་རེད་ལས་དོན་གཙོ་བོ་དེ་ག་རེ་ཆགས་ཡོད་རེད་ཞུ་བ་ན་གཞིས་ཆགས་ཁོ་རང་གི་གནས་སྟངས་རྒྱུས་མངའ་བྱས། བོད་སྐད་ཀྱི་དཀའ་ངལ། ཡག་པོ་གནང་འདུག་བསམ་ཚུལ་དེ་ཚོ་བསྡུ་རུབ་བྱས་ཡ་དེ་ཚོ་ཡར་ཕུལ་ཡག་ལས་བསྡོམས་ནང་ལོགས་ལ་ཡ། ཨ་ནི་ཅིག་གནད་དོན། ངོ་མ་ག་འདྲས་ཡོད་བ་དང་དཀའ་ངལ་དེ་འདྲས་ཡོད་བ་དེ་འདྲས་རྒྱུས་མངའ་བྱེད་ཡག་ཆགས་བསྡད་ཡོད་རེད། གཉིས་པ་དེ་ལ་ང་རང་ཚོའི་གི་སྤྱི་འཐུས་ལྷན་ཁང་ནས་ང་ཚོ་མ་ཏུ་བརྗོད་གཞི་ཁག་ཁ་ཤས་ཤིག་ཕུལ་རྗེས་དེའི་ཐོག་ལ་ཡ་བཀའ་མོལ་ཞུ་དགོས་སྐོར་དང། ཨོ་རི་ས་དེ་ང་ཚོ་ཐེངས་གཉིས་པ་དེ་ཆགས་བསྡད་ཡོད་རེད་ད་ལྟའི་ཆར་ལ། དང་པོ་དེ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་བཅུ་གཉིས་ནང་ལ་ཡང་ང་ཚོ་འགྲོ་དུས་ཤུགས་ཆེ་གཅིག་གནད་དོན་རྒྱུས་མངའ་རང་བྱས་འཕེལ་རྒྱས་ལ་གནས་སྟངས་ག་འདྲ་འདུག་དེ་ལ་ཡང་དོ་སྣང་བྱས། ད་ལྟ་འགྲོ་བཞིན་པ་ཡིན་ན་དེ་ང་ཚོས་ཡང་ལས་བསྡོམས་ཕུལ་དེ་ལ་ཡང་འཛིན་སྐྱོང་དོ་བདག་ལ་ཡང་དོ་ཞེས་ཞེས་ཡང་གནས་ཚུལ་དེ་ཚོ་ར་འཕྲོད་པ་བྱུང་བ་དང་ཡང་མར་ལན་འདེབས་ག་རེ་ཡིན་པ་དེ་ཚོ་གསལ་བོ་བཟོས་ད་ད་ལྟ་གཉིས་པ་དེ་ང་ཚོ་ཤུགས་ཆེ་གཅིག་མཇུག་སྐྱོང་རང་ལ་ཡང་དོ་སྣང་གནང་བྱས་ད་སྔོན་མའི་གནད་དོན་དེ་ཚོ་ད་ལྟ་ག་བ་སླེབས་བཞག་གོ་བ་ཤུགས་ཐེབས་བཞག་ནི་གནད་དོན་གསར་བ་ག་རེ་ག་རེ་འདུག་དེ་འདྲས་ཀྱི་ཐོག་ནས་ནི་མ་རྟོག་ཞིབ་བྱས་བཞག་པ་རེད་ཞེས་ཞུ་ཡ་ཡིན། ལགས་སོ།
ཨ་ནི་དེ་དང་མཉམ་དུ་ཨ་ད་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་ནི་ཨ་ད་ཕྱོགས་བསྐྱོད་དེ་ཕེབས་ནས་ནི་ཨོ་རི་ས་ཕུན་ཚོགས་གླིང་གཞིས་ཆགས་སུ་ནི་དཀའ་ངལ་ཆེ་ཤོས་ཤིག་ནི་ག་རེ་ཞིག་ཡིན་ན་ལགས།
ནི་གཙོ་ཆེ་གལ་ཆེ་བ་དེ་ང་ཚོའི་གི་དུས་རྒྱུན་སྲིད་ཇུས་ནང་ལ་ཡོད་པའི་གཞིས་ཆགས་སྲ་བརྟན་གི་དགོངས་པ་བཞེས་རྒྱུ་དེ་ལ་གཞི་བཞག་པ་ཡིན་ན་ད་ལྟ་གཞིས་ཆགས་ཨོ་རི་ས་འདྲ་བོ་བཞག་པ་ཡིན་ན་འཚོ་བའི་ཡོང་འབབ་དེ་ད་ཅིག་གི་དགུན་ཚོང་དང། དེ་འདྲའི་ཡིན་པའི་རྐྱེན་གྱིས་ད་སུད་ཚོང་ཡང་ན་ཅིག་ཁོ་རང་ཚོ་ཞིང་ལས་དེ་ཆགས་ཀྱི་འདུག་ཞིང་ལས་དེ་ནི་ཨ་ཤོམ་འདེབས་ཀྱི་ཡོད་རེད་བྱས་ཙང་དེ་འདྲས་ཀྱི་ཅིག་འཚོ་བའི་ཀྱི་ཡོང་འབབ་ཡོང་ས་དེ་དང་དེ་འདྲས་ཀྱི་ཅིག་ལས་རིགས་མང་པོ་ཞིག་མེད་པ་དང་དེ་འདྲས་རྐྱེན་པས་གང་ལྟར་འཚོ་བའི་ཀྱི་ཐོག་ནས་དེ་འདྲས་དངུལ་བཟོ་བ་དང་དེ་འདྲས་ཐོག་ལ་ཡང་ཏོག་ཙམ་ཁག་པོ་ཡོད་པ་དེ་འདྲས་བཤད་སྲོལ་ཡང་འདུག་མ་འདྲ་མ་འདྲ་འདུག་ཅིག་ཅིག་ཞུ་བས་ད་གཅིག་དང་གཉིས་རེ་ཞུ་བ་ཡིན་ན་ནི་ཆུང་བ་དེ་འདྲས་མང་པོ་ཁྲིད་དེ་ཡོད་རེད་ནི་དཀའ་ངལ་མང་དག་ཅིག་ནི་ད་དེ་སྔོན་ང་ཚོ་ཡར་རབ་དང་རིམ་པས་དེ་ནས་ཡར་ལས་བསྡོམས་ཕུལ་བ་རེད་ལས་བསྡོམས་ཕུལ་བ་ནང་བཞིན་བྱེད་ནས་ནི་སྒང་ལ་ཡང་གྲོས་ཚོགས་ར་བའི་ནང་ལོགས་ལ་བཀའ་མོལ་ཞུ་དགོས་ས་ལས་ཞུས་ཡོད་རེད། ནི་ཆུང་ཆུང་ས་ནས་ད་ཅིག་མ་བྱན་གྱི་གསོལ་ཕོགས་སྤར་བ་ཡིན་ན་རང་བཞིན་གྱིས་ཤེས་ཡོན་གྱི་དེ་ནང་ལོགས་ལ་ཡང་ཁོ་རང་སྤུ་གུ་ཚོས་ཀྱི་འཕྲོད་བསྟེན་དང་དེ་འདྲས་ལ་ཐུགས་ཕན་གསོས་ཀྱི་ཡོད་པ་དང་དེ་འདྲས་ཀྱི་ཆུང་ཙག་ཆུང་ཙག་ཡང་བྱུང་ཡོད་རེད་ཡང་ད་ལྟ་སློབ་གྲྭ་ཁག་ལ་ཡང་དགེ་རྒན་ཚོ་ཡང་གཏན་འཇགས་བཟོས་བ་ཡིན་ན་ཡང་ཅིག་ཐུགས་ཕན་གསོས་ཀྱི་རེད་ལ་སོགས་པ་དེ་འདྲས་ཀྱི་དཀའ་རྙོག་ཆུང་ཙག་ཆུང་ཙག་མང་པོ་ཡོད་རེད་དེ་ཚོ་ཚང་མ་ང་ཚོས་ཀྱི་ཡང། དེ་སྔོན་ཞུས་ཡོད་རེད་ནི་ཅིག་གི་ལམ་ལྷོང་བྱུང་བ་དེ་འདྲ་བྱུང་ཡོད་རེད་ནི་ཁ་ཤས་སྙན་མ་ནི་ཆགས་ཤི་ཡོད་པ་དང་ཏོག་ཙམ་ཅིག་ལེགས་པོ་ང་ནི་ཡང་སྒྲུབ་བྱ་བ་དེ་འདྲའི་བྱུང་ཞག། ལགས་སོ། ཨ་ནི་དེ་ནི།
བཀྲ་ཤིས་བདེ་ལེགས་ཨ་སྤྱི་འཐུས་ཚེ་རིང་ལྷ་མོ་ལགས། བཀྲ་ཤིས་བདེ་ལེགས། ཐོག་མ་དེ་བཀའ་འདྲི་ཞུས་འདི་ཡིན་ལགས་ན། ད་ལྟའི་ཆར་ཨོ་རི་ས་ཕུན་ཚོགས་གླིང་གཞིས་ཆགས་སུ་ནི་ས་བསྐྱོད་ཕྱོགས་བསྐྱོད་གནང་སྐབས་ས་གནས་ནང་བོད་རིགས་གཞོན་སྐྱེས་ག་ཚོད་ཡོད་པ་དང་ར་ད་ག་ནང་བཞིན་ནི་ཁོང་ཚོས་ཀྱི་སྒེར་གྱི་སོ་སོའི་ནང་མི་དང་རེ་རེ་ད་ག་ནང་བཞིན་གྱི་ས་གནས་མི་མང་ཆེད་དུ་ཁོང་ཚོས་ཀྱི་ཕན་ཐོགས་དེ། ག་ཚོད་ཞིག་གནང་གི་ཡོད་ན། ཨ་ནི་ད་ཨོ་རི་ས་གཞིས་ཆགས་ནང་ན་ད་ལྟའི་ཆར་ཁྱོན་བསྡོམས་ཀྱི་ད་གཞོན་སྐྱེས་ཀྱི་མི་གྲངས་དེ་ཧ་ཧ་ལམ་ཉིས་བརྒྱ་ཡས་མས་དེ་འདྲ་ཞིག་ཡོད་རེད་ཁོང་ཚོས་གསུང་གི་འདུག་ཨ་ནི་དེའི་ནང་ནས་ད་ལྟ་ད་མཐོ་སློབ་ལ་འགྲོ་དེ་ནས་བུ་ད་སློབ་ཕྲུག་བུ་ག་བཞི་བཅུ་ལྷག་ཙམ་ཞིག་ཨོ་དེ་འདྲ་ཞིག་ད་སྤྱི་ཡོངས་ཀྱི་ཨོ་རི་ས་གི་གཞོན་སྐྱེས་ཨོ་དེ་འདྲ་ཞིག་ཡོད་ས་རེད་ཨ་ནི་དེའི་ནང་ནས་ད་གཞོན་སྐྱེས་དེ་ཚོའི་ནང་ནས། ད་ལྟ་ཨོ་རི་ས་གཞིས་ཆགས་ཀྱི་ནང་ན་ཁོང་ཚོས་ལས་ཀ་ག་རེ་གནང་གི་འདུག་ཅིག་ཞུ་བ་ཡིན་ན། ཨ་ནི། དེའི་ནང་གི་འབྲེལ་ཡོད་ཀྱི་ལས་བྱེད་རེ་ང་ཚོ་དེ་ཨོ་རི་ས་ས་གནས་གཞུང་ཁོངས་ཀྱི་ལས་བྱེད་དེ་ཚོར་ཕར་རྩད་གཅོད་བྱས་ཨ་ནི་དེའི་སྐོར་བཀའ་འདྲི་ཞུས་ཏེ། ད་མང་པོ་ཞིག་ལས་མེད་འདྲ་བོ་བྱས་ནས་བསྡད་བསྡད་ཡོད་རེད་དེ་ཨ་ནི་དེ་འདྲ་ཞིག་གསུང་གི་འདུག་ཨ་ནི་ད་དེ་ཡིན་དུས་ང་རང་ཚོ་ཡང་ཞིབ་ཕྲ་བྱས་ནས་ཨ་ནི་ལས་མེད་དེ་ཚོ་མི་གི་གྲངས་འབོར་ག་ཚོད་ཡོད་མེད་དང་ག་རེ་ག་རེ་བྱེད་ཀྱི་ཡོད་མེད་དེ་ཞིབ་ཕྲ་གི་དེའི་སྐོར་ལ་སྐད་ཆ་དྲི་རྒྱུ་མ་བྱུང་ཡིན་ན་ད་ལས་མེད་ནང་ནས། ད་ང་རང་ཚོ་ཧ་གོ་ཡ་ཞིག་ལ་ད་ཨོ་རི་ས་གཞིས་ཆགས་ཡིན་ན་ད་སྐེམ་ལྔ་འདུག་ཨ་ནི་སྐེམ་རེ་རེ་ནང་ལ་ཁོ་རང་ཚོའི་ད་སྤྱི་ཚོགས་ཞབས་ཕྱི་གི་ཨ་ནི་ཚོགས་པ་དེ་འདྲས་བཙུགས་ཤག་དེ་ནང་ལ་དཔེ་བཞག་ན་གཞན་ཕན་གི་ཚོགས་པ་ཟེར་ཡ་དང་ཨ་ནི་དེ་མ་ཡིན་པའི་གཞན་པ་གི་ཡང་ཚོགས་པ་དེ་ནས་ཁག་ལྔ་ཟིན་འདུག་ཨ་ནི་དེ་ཚོ་ཁོ་རང་ཚོ་ཨ་ནི་ཀེམ་སོ་སོའི་ནང་ན་དེ་མང་ཆེ་ཤོས་ཕོ་གསར་དེ་ཚོ་རེད་ཤག་གཞོན་སྐྱེས་ཕོ་གསར་དེ་ཚོ་གི་ཚོགས་པ་དེ་འདྲ་ཞིག་རེད་ཤག་ཨ་ནི་ཁོ་ཚོའི་དེ་ལས་འགན་གཙོ་བོ་དེ་ག་རེ་རེད་ལབ་ན་ད་ཁོ་རང་ཚོ་ཀེམ་གི་ནང་ལ་ད་རྒན་འཁོགས་དེ་ཚོ་ན་ཚ་ཞིག་བྱུང་བ་ཡིན་ན་སྨན་ཁང་ན་སྐྱེལ་ཡག་དང་ཨ་ནི་མི་འདས་གྲོངས་ཤིག་ཕྱིན་པ་ཡིན་ན་ཨ་ནི་དེའི་ནང་མི་དེ་ཚོ་སུ་ཁྱིམ་ཚང་སུ་དང་སུ་ཡིན་ན་མིའི་ཁྱིམ་ཚང་གཅིག་གི་ནང་ནས་མི་གཅིག་འདས་གྲོངས་ཤིག་ཕྱིན་པ་ཡིན་ན་ཞེ་དགུའི་བར་དུ་ཨ་ནི་ཁོ་རང་ཚོའི་ངོས་ནས་ཀྱི་རོགས་པ་ག་རེ་བྱེད་ཡག་ཡོད་ན་ཚང་མ་རོགས་པ་བྱེད་ཡག་གི་ཨོ་དེ་འདྲའི་གི་སྤྱི་ཚོགས་གི་ཞབས་ཕྱི་གི་ལས་ཀ་ཨ་ནི་ཨོ་རི་ས་གཞིས་ཆགས་གི་ལོ་གཞོན་སྐྱིད་སྡུག་ཚོས་དེ་ལས་ཀ་དེ་མང་པོ་ཞིག་ཨ་ནི་སྒྲུབ་གི་ཨ་དེ་ས་བོ་རེད་ཤག་དེ་ཨ་ནི་དེ་ནི་ཏན་ཏན་ངའི་ངོས་ནས་དཔེ་ཡག་པོ་ཞིག་ཨ་ནི་མཐོང་སོང། དེ་དང་མཉམ་དུ་ད་རང་བཀའ་འདྲི་ཞུ་རྒྱུ་ཡིན་ཁར་ས་ད་གཞིས་ཆགས་སུ་ནི་བོད་ཕྲུག་སློབ་གྲྭ་ག་ཚོད་ཡོད་པ་དང་ད་ག་ནང་བཞིན་སློབ་གྲྭ་ནང་ལ་ནི་མཐུན་རྐྱེན་སོགས་ནི་ག་འདྲ་ཡོད་ན་ལ། ཨོ་རི་ས་གཞིས་ཆགས་ལ་ང་ཚོ་དེ་སློབ་གྲྭ་གཉིས་འདུག་དེ་གཞི་རིམ་བར་མ་དང་གཞི་རིམ་འོག་མ་ཞེས་སློབ་གྲྭ་གཉིས་འདུག་གཞི་རིམ་བར་མ་དེ་འཛིན་གྲྭ་དྲུག་པ་ནས་བཅུ་པ་བར་རེད་དེ་ལ་སྤུ་གུ་སློབ་གྲྭ་སྤུ་གུ་བརྒྱད་ཅུ་གྱ་བདུན་ཙམ་ཞིག་འདུག་ཨ་ནི་གཞི་རིམ་འོག་མ་དེ་འཛིན་གྲྭ་དང་པོ་ནས་ལྔ་པ་བར་དུ་དེ་ལ་སློབ་གྲྭ་སྤུ་གུ་བརྒྱ་ལྷག་ནི་ཁྱོན་བསྡོམས་སློབ་གྲྭ་གཉིས་ལ་ཁྱོན་བསྡོམས་སློབ་གྲྭ་སྤུ་གུ་ཉིས་བརྒྱ་ལྷག་ཙམ་ཡོད་ནི་དགེ་རྒན་དེ་ཚོས་གསུང་གི་འདུག་དེ་ཡིན་དུས་ད་ལྟའི་སློབ་གྲྭ་གི་སྤུ་གུ་དེ་མང་ཆེ་ཤོས་དེ་ང་རང་ཚོའི་བོད་པའི་སྤུ་གུ་རེད་ཤག་དེའི་ནང་ལ་ད་ཧི་མ་ལ་ཡའི་རི་རྒྱུད་ཀྱི་སྤུ་གུ་ཡང་གང་འཚམ་ཞིག་འདུག་དེ་མ་ཡིན་པའི་ཡུལ་མིའི་སྤུ་གུ་ཡང་རེ་གཉིས་རེ་གཉིས་ཅིག་འདུག་དེ་ཡིན་དུས་སློབ་གྲྭ་གི་སྤྱི་ཡོངས་ཀྱི་སློབ་གྲྭ་གི་ད་ཤི་དེ་ཆ་རྐྱེན་ཟེར་དགོས་རེད་བ་ཨོ་དེ་ཚོ་དཔེ་ཡག་པོ་རེད་ཤག་སློབ་གྲྭ་ཁོ་རང་ཚོའི་སློབ་སྤྱི་ཡིན་ན་རེད་དགེ་རྒན་ཡིན་ན་རེད་ཁོ་རང་ཚོའི་ངོས་ནས་སློབ་གྲྭའི་ཆ་རྐྱེན་དེ་ཡག་པོ་ཡོད་ད་ལྟའི་ཆར་ནི་ཀུན་གྱི་ཆ་ནས་ད་སློབ་གྲྭ་ཡིན་ན་སྤུ་གུ་དེ་ཚོ་ལ་སྒྲ་སྙན་སྦྱང་ཡིན་ན་སྒྲ་སྙན་གྱི་ཁོ་སྒྲ་སྙན་གྱི་རིགས་དེ་ཡང་འདྲ་མི་འདྲ་སྤུ་གུ་དེ་ཚོ་ལ་སློབ་སྦྱོང་སྤྲད་ཐུབ་ཡག་གི་ཨ་ནི་དེ་འདྲའི་གི་ཆ་རྐྱེན་དེ་ཚོ་དཔེ་ཡག་པོ་ཡོད་དེ་གསུང་གི་འདུག་དེ་མ་ཡིན་པའི་ལུས་རྩལ་སྐོར་ཡིན་ན་རེད་ཨ་ནི་གློག་ཀླད་ཀྱི་སྐོར་ཡིན་ན་རེད་སློབ་གྲྭ་དེ་ཚོ་ལ་ཡག་ཐག་ཆོད་འདུག། དེ་མ་ཡིན་པའི་གཙོ་བོ་དེ་དང་སློབ་གྲྭ་ཁག་གཉིས་ལ་ནི་དཔེ་མཛོད་ཁང་ཡག་ཐག་ཆོད་འདུག་ནང་ལ་ང་ཚོ་བོད་པ་བོད་ཡིག་ཡིན་ན་རེད་དབྱིན་ཇི་ཡིན་ན་རེད་དེབ་དེ་ཚོ་གཅིག་སྣ་ཁ་འཛོམས་པོ་ཞིག་དང་ནི་སྤུ་གུ་དེ་ཚོ་ཡང་སོ་སོའི་ངོས་ནས་གཅིག་ནམ་རྒྱུན་དེབ་ལྟ་དེབ་ལྟ་ཀློག་བྱེད་ན་ཡང་ནི་དཔེ་མཛོད་ཁང་ནང་ལ་སྤུ་གུ་དེ་ཚོ་དེབ་བལྟས་ནས་བསྡད་ས་དེ་ཚོ་ཚང་མ་ཆ་རྐྱེན་དཔེ་ཡག་པོ་རེད་ཤག་ནི་དགེ་རྒན་ཚོའི་ངོས་ནས་ང་རང་ཚོས་དེ་ཕར་ཁོ་རང་ཚོ་ནི་བཀའ་འདྲི་ཞུ་ཡག་དེའི་ཕ་ཇོ་ནི་ད་ལྟའི་ཆ་ལ་ནི་ཡང་གཞུང་གི་ངོས་ནས་ཅིག་རྒྱབ་སྐྱོར་ད་ད་དུང་མུ་མཐུད་དེ་སློབ་གྲྭ་ཡར་རྒྱས་བཏང་ཡའི་སྒང་ལ་རྒྱབ་སྐྱོར་ཞུ་དགོས་ཡ་དང་དེ་ཆ་རྐྱེན་བསྐྲུན་དགོས་ཡ་སོགས་ག་རེ་ཡོད་མེད་སྐད་ཆ་དྲིས་ནས་ཁོ་རང་ཚོའི་ངོས་ནས་ད་ལྟའི་ཆ་ལ་དགོས་ཡ་ག་གེ་མི་འདུག་ཡག་ཐག་ཆོད་ཡོད་ཨོ་དེ་འདྲ་ཞིག་གསུང་གི་འདུག། མཐའ་མ་དེ་ལ་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་ལ་དེ་ཞུས་ཡིན་ཡང་ད་ཕྱོགས་བསྐྱོད་ཕེབས་ནས་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་གཞིས་ཆགས་ཁག་ཡུན་རིང་གནས་ཐུབ་ཆེད་དང་ད་ག་ནང་བཞིན་བོད་པའི་ས་གནས་ཁག་ལ་རོགས་རམ་ག་འདྲ་གནང་ཐུབ་ཀྱི་ཡོད་ན། གཙོ་བོ་ཆེ་ཤོས་ད་ང་རང་ཚོ་གི་ཉམས་མྱོང་ནང་ལོགས་ལ་ག་རེ་ཚོར་ཞུ་བ་ན་གཙོ་བོ་ཆེ་ཤོས་མར་ཡོང་བྱས་ད་ལྟ་ས་བགོས་ཕྱོགས་བསྐྱོད་ཡོང་ཡ་དེ་དཔེ་གལ་ཆེན་པོ་རེད་ཤག་སོ་སོ་གཞིས་ཆགས་ཀྱི་གནས་སྟངས་འགོ་ཚུགས་དངོས་སུ་མིའི་འགྲམ་ནས་གོ་བ་དང་སོ་སོ་དངོས་སུ་མཐོང་བ་དེ་ལ་ཡང་དངོས་གནས་ཁྱད་པར་ཤུགས་ཆེན་པོ་ཞིག་འགྲོ་གི་འདུག་བྱས་ཙང་སོ་སོ་དངོས་སུ་མཐོང་དུས་བསམ་པ་ལ་ཨ་ནི་ཚོར་བ་དེ་ཡིན་ནའི་ཚོར་ཐུབ་བྱས་ཙང་དེ་འདྲས་ཡིན་དུས་ས་བགོས་ཕྱོགས་བསྐྱོད་དེའི་བརྒྱུད་རིམ་ནང་ལོགས་ཚོར་བ་ཆེ་ཤོས་ག་ཚོད་མི་དམངས་མཉམ་པོ། ཅིག་བསྡད་བྱས་མི་མང་གི་ཚོར་བ་དེ་ལེན་ཐུབ་ཡ་དམངས་གཙོའི་བརྒྱུད་རིམ་ནང་ལོགས་ལ་ཡར་སྒང་ལ་རྐུབ་བཀྱག་སྒང་ལ་བསྡད་བསྡད་མ་ཡིན་པ་བྱས་མར་བབས་བྱས་མི་མང་གི་ས་ལ་མར་བབས་ཁོང་རྣམ་ཚོའི་དཀའ་ངལ་ངོ་མ་ག་རེ་རེད་ཤག་དེ་ཚོའི་ཚང་མ་ཡར་གནས་ཚུལ་རྒྱུས་མངའ་བྱེད་དེ་འདྲས་བྱས་ནས་ཡར་འཁྱེར་ཐུབ་ཡ་དེ་དང་པོ་ཉིད་ལ་གནད་དོན་ཚང་མ་ཡར་འཁྱེར་ནས་སྤུངས་ཐུབ་ཡ་དེ་ཁོ་རང་ཉིད་ཀྱི་ཅིག་སྒང་ལ་ཡིན་ད། མ་འོངས་པར་འཛིན་སྐྱོང་བཀའ་ཤག་གི་ངོས་ནས་ཐུགས་ཐག་ག་འདྲས་གཅོད་ཀྱི་ཡོད་པ་ནས་འཛིན་སྐྱོང་དང་འབྲེལ་བའི་ད་ཅིག་སྔོན་རྩིས་ཡིན་པ་ནས་གཏན་འབེབས་གནང་དུས་བསམ་པ་ལ་ཡར་དགོངས་པ་བཞེས་ཕྱོགས་དང་དེ་འདྲས་སྒང་ལ་ང་རང་ཚོ་གི་གནོན་ཤུགས་སྤྲད། དངོས་གནས་གཞིས་ཆགས་ཁག་ཁ་ཤས་ལ་དམའ་ཉོབ་ས་ཁུག་ཀྱོག་དེ་འདྲ་ཡོད་པ་ཡིན་ན་དེ་ཚོའི་སྐོར་ལ་ཡར་ཡར་ཞུས་བྱས་ཡང་རོགས་རམ་མཐུན་འགྱུར་བྱ་ཐུབ་ཡ་ལ་ང་ཚོས་ཀྱི་ཏོག་ཙམ་རྒྱབ་གཉེར་ཕུལ་ཐུབ་ཡ་གཅིག་གིས་གྲོས་ཚོགས་ར་བའི་ནང་ལ་ཡིན་ནའི་ཞུ་ཡ་ཡིན་པ་ཡིན་ནའི་རེད་གཅིག་ལས་བསྡོམས་ནང་ལ་ཁྱོལ་ཡ་ཡིན་ནའི་རེད་ཡང་ན་དོ་བདག་ལས་བྱེད་པ་ཚོ་ཐུག་བྱས་དེ་ཐོག་ལ་ཡར་བཀའ་མོལ་ཞུ་ཡ་ཡིན་པ་ནས་དེ་འདྲས་གྱི་ཐུབ་པ་ཏན་ཏན་བཟོ་ཡ་འདུག་བསམ་གྱི་འདུག་ཨ་ནི་ད་ག་ནང་བཞིན་ད་ད་ད་ཁོ་རང་ཚོ་གཞིས་གྲོང་ལྔ་བ་དེ་དཔེ་གཞིས་ཀ་ཆེན་པོ་རེད། ནང་ལོགས་མི་བདུན་བརྒྱ་བརྒྱད་བརྒྱ་ལྷག་ཙམ་ཡོད་རེད་ལྷག་པར་དུ་མང་འདི་དགུང་ལོ་བགྲེས་པ་ཚོ་ཡོང་དུས་གོམ་པ་རྒྱག་ཕྱོགས་དང་ཁོ་སྤྱི་ཐང་ནས་ཁོ་རང་ཉེན་ཁ་ཆེ་བོ་ཆགས་བསྡད་ཀྱི་ཡོད་དུས་འདིའི་ཐོག་ལ་ང་རང་ཚོ་དངོས་ཡོད་རོགས་རམ་བོད་མི་སྒྲིག་འཛུགས་ཀྱིས་སྔོན་མ་འབུམ་བཅོ་ལྔ་གནང་ཡོད་ད་འདི་སྒང་ལ་འཕར་མ་གནང་དགོས་དེ་གལ་ཆེན་པོ་ཆགས་ཀྱི་འདུག་ཞེས་ཅིག་ཞུས་ཡོད་ད་ལྟའི་མུ་མཐུད་ནས་ད་ལྟ་དཔལ་འབྱོར་གྱི་ཐོག་ནས་ཁོང་རྣམ་ཚོ་གི་ད་སྒང་ལ་ག་ཙམ་ཅིག་ཐབས་ཤེས་གནང་བྱས་དེ་ལས་ད་ལྟའི་མ་འདང་བ་དང་མ་ཚང་བ་དེ་འདྲ་བྱུང་དུས་འདི་ཚོ་ང་ཚོས་ཀྱི་གྲོས་ཚོགས་ར་བའི་ནང་ལོགས་ལ་ཡར་སྤུངས་བྱས་ནས་ཅིག་ད་དཔེར་ན་ད་སྲིད་སྐྱོང་མཆོག་ལ་ཡར་ཏོག་ཙམ་ད་རྒྱབ་གཉེར་ལྟ་བུ་བྱས་ཅིག་མར་ཞུས་དུས་བསམ་པ་ལ་ཁོང་རྣམ་ཚོ་གི་མ་འོངས་པ་འཆར་གཞི་ནང་ལོགས་ལ་ཡར་དགོངས་པ་བཞེས་སྟངས་དང་ཨ་ནི་ཡར་ཅིག་འགྲིག་མ་འགྲིག་དང་དེ་འདྲའི་གི་ཅིག་བསམ་ཚུལ་སྤུངས་ས་ང་ཚོ་ངོས་ནས་གནོན་ཤུགས་ཅིག་སྤྲད་ཐུབ་ཀྱི་འདུག་བསམ་པས་ཨ་ནི་ཁྲིམས་བཟོ་བ་ཡིན་པའི་ཆ་ནས་དེ་འདྲའི་གི་ཅུང་ཟད་ནས་དེ་འདྲའི་གནང་ཡ་འདུག་ཅེས་བྱས་ཚོར་བ་ཤུགས་ཆེན་པོ་སླེབས་སོང།
ལགས་སོ། དེ་རིང་སྤྱི་འཐུས་རྣམ་པ་གཉིས་ནས་ཨོ་རི་ས་ཕུན་ཚོགས་གླིང་གཞིས་ཆགས་སུ་གཞུང་འབྲེལ་ས་བགོས་ཕྱོགས་བསྐྱོད་གྲུབ་རྗེས་ས་གནས་དེའི་ཐོག་གི་གནས་སྟངས་དང་དཀའ་ངལ་སོགས་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ཞིབ་ཕྲ་ངོ་སྤྲོད་གནང་བྱུང་བས་ཐུགས་རྗེ་ཆེ།
རྣམ་པ་ཚོ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ལ་གནས་སྡོད་གནང་མཁན་རྒྱལ་སྲིད་ཆབ་སྲིད་ཀྱི་ཐོག་ལ་དཔྱད་བརྗོད་པ་ན་གཞོན་བསྟན་འཛིན་དབང་ཕྱུག་ལགས་དང་ལྷན་དུ། རྒྱལ་སྤྱིའི་སྟེང་བོད་ཀྱི་གཞོན་སྐྱེས་ཚོའི་འགན་འཁྲི་ཞེས་པའི་བརྗོད་གཞིའི་ཐོག་ལ། བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང་རྒྱ་གར་གྱི་རྒྱལ་ས་ལྡི་ལི་གནས་སྡོད་རྒྱལ་སྤྱིའི་ཆབ་སྲིད་ཐོག་ལ་དཔྱད་བརྗོད་པ་ན་གཞོན་བསྟན་འཛིན་དབང་ཕྱུག་ལགས་དང་ལྷན་དུ། རྒྱལ་སྤྱིའི་སྟེང་བོད་ཀྱི་གཞོན་སྐྱེས་ཚོའི་འགན་འཁྲི་ཅེས་པའི་བརྗོད་གཞི་དེ་ཐོག་ལ་ཡང་གླེང་མོལ་ཞུ་ཡས་ཡིན། དབང་ཕྱུག་ལགས་ང་ཚོའི་ལེ་ཚན་དེ་ནང་ལ་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ། ལགས་སོ། ལགས་སོ་དབང་ཕྱུག་ལགས་ལྟ་བུ་ཆ་མཚོན་པ་ཡིན་ན་ད་དེ་སྔོན་ལ་ཡང་ར་ཤི་ཡ་དང་ཡུག་རེན་གཉིས་དཀྱིལ་མ་ལ་ཡང་དམག་འཁྲུག་བྱུང་བའི་རྗེས་ལ་ཡང་ཁོ་རང་གིས་ད་ད་ད YouTube དྲ་རྒྱའི་སྟེང་ལ་ཡང་ད་དེ་དང་འབྲེལ་བའི་ཐོག་ནས་ནི་རྒྱལ་སྤྱིའི་ཆབ་སྲིད་ཀྱི་ཐོག་ལ་ཡང། མི་དམངས་ལ་ཡང་གོ་རྟོགས་རང་བཞིན་ཐོག་ནས་འགྲེལ་བརྗོད་དང་ལྷག་པར་དུ་ནི་དེ་ནང་ལ་ཡ་ཤེས་བྱ་མང་པོ་ཅིག་སྤེལ་གྱི་ཡོད་པ་ནི་མི་དམངས་མང་པོ་ཅིག་དེ་ལ་ཡང་དགའ་མོས་གནང་གི་འདུག་དེ་འདྲ་སོང་ཙང་དབང་ཕྱུག་ལགས་ཐོག་མ་དེ་ཁྱེད་རང་གི་ད་ལྟ YouTube Channel བརྒྱུད་ནས་ད་ལྟ YouTube དྲ་ལམ་བརྒྱུད་ནས་ནི་དེ་འདྲའི་ཅིག་ལས་གཞི་དེ་འདྲའི་ཅིག་སྤེལ་དགོས་ཀྱི་རྒྱུ་མཚན་ག་རེ་རེད་ཅིག་གསུངས་ན།

གི་སོ་སོ་ཀྱིས་སློབ་སྦྱོང་བྱེད་པ་ལ་དཔག་པའི་ཨེ་ནི་ཡང་ནུས་པ་འདོན་ཐུབ་ཡས་ཀྱི། གནས་སྟངས་རོ་ཆགས་བསྡད་ཤག་དེ་འདྲ་སོང་ཙང་ཁྱེད་དང་ཁྱེད་འདྲ་བའི་ད་གཞོན་སྐྱེས་མང་པོ་ཅིག་ཡོད་རེད་ང་ཚོ་བཙན་བྱོལ་ནང་ལ་ཡ་ད་ཡོད་རེད་བོད་ནང་ལ་ཡོད་རེད་ཨེ་ནི་ཕྱི་རྒྱལ་ཁག་ལ་ཡོད་རེད་དེ་འདྲ་སོང་ཙང་ད་གཙོ་བོ་གཞོན་སྐྱེས་ཚོ་ལ་ཡ་ད་བོད་དོན་འཐབ་རྩོད་དང་འབྲེལ་བའི་ཐོག་ནས་ཁྱེད་རང་གིས་དགོངས་ཚུལ་ག་རེ་ཡོད་ན།
གལ་སྲིད་ད་སྤྱིར་བཏང་ད་ལྟ་ང་ཚོ་ད་ལྟ་ང་ཚོ་དམིགས་སུ་བཀར་ཅིག་བཟུང་ནས་བཙན་བྱོལ་ནང་ལ་བཞུགས་ཡོད་པའི་གཞོན་སྐྱེས་ཚོ་གི་ད་ལྟ་ང་ཚོ་བོད་དོན་གྱི་སྒང་ལ་དེ་འདྲ་གྱི་འཐབ་རྩོད་བྱེད་སྟངས་ཡིན་ནམ་ཡང་མིན་བོད་དོན་སྒང་ལ་དོ་སྣང་རོ་བྱ་བ་ན་ག་ལ་གང་འཚམ་ད་ཤུགས་ཆེ་བོ་ཡོད་པའི་དེ་འདྲའི་གང་ལྟར་ད་རྣམ་པ་རོ་གཅིག་འཚམ་འཚམ་མཐོང་བསྡད་ཡོད་འདུག་བ་དཔེར་ན་ང་ཚོ་ད་ཕྱིས་སྐད་འབོད་སོགས་རོ་རྒྱ་གར་ཡིན་ནའང་རེད་ཡང་མིན་ན་ང་ཚོ་དེ་འདྲའི་གི་ད་ང་ཚོ་ཞུ་གཏུག་གི་དེ་འདྲའི་ད་དེ་འདྲའི་གི་ལས་འགུལ་སྐབས་སུ་གང་ལྟར་ཤུགས་ཆེ་བོ་ཞུ་བར་འཛུགས་ཀྱི་ཡོད་པའི་དེ་འདྲའི་གང་ལྟར་ད་ཁ་དོག་གཙོ་གནད་གཙོ་གི་གང་ལྟར་དེ་འདྲས་ཀྱི་གང་ལྟར་ད་ཨ་རྣམ་འགྱུར་རོ་ཤུགས་ཆེན་པོ་གི་གང་ལྟར་སྟོན་བསྡད་འདུག་ག། ད་ཡིན་ན་ང་རང་གིས་ད་ནམ་རྒྱུན་དུ་བསམ་བློ་བཏང་སྟེ་ག་རེ་བྱས་འདུག་ལབ་ན། གལ་ཆེ་ཤོས་གནད་ཆེ་ཤོས་དེ་ཨ་ནི་ང་ཚོ་ད་རྒྱལ་སྤྱིའི་ཆབ་སྲིད་ཀྱི་འཕོ་འགྱུར་སྒང་ལ་ད་གོ་རྟོགས་ཤུགས་ཆེ་བ་ཞིག་གང་ལྟར་དགོས་ངེས་རེད་བསམ། ད་དེ་སྒང་ལ་གོ་རྟོགས་ཤུགས་ཆེ་བ་ཞིག་མེད་པ་ཡིན་ན་ཨ་ནི་ང་ཚོ་གི་ལས་འགུལ་ཞིག་སྤེལ་བ་ན་དེ་ལས་འགུལ་དེ་ཞེ་དྲག་ཞེ་དྲག་ཤིག་སྤེལ་གར་ང་ཚོ་ཕར་ལ་ད་ཚགས་སུ་ཞུ་བ་ཞིག་འགྲོ་བ་ཡིན་ན་ཡང་དེ་ལས་འགུལ་དེ་ལ་ཞེ་དྲག་ཞེ་དྲག་ཤིག་འབྲས་བུ་རག་ཡག་དེ་གང་ལྟར་དེ་ཞིག་ད་ཁག་པོ་ཆགས་བསྡད། བ། འོ་དེ་འདྲ་སོང་ཙང་ཨ་ནི་ད་ལྟ་གི་དུས་ཚོད་འདི་ལ་ང་ཚོ་ད་དམིགས་སུ་བཀར་ཅིག་གང་ལྟར་བོད་པ་གཞོན་སྐྱེས་ཀྱི་ངོས་ནས་རྒྱལ་སྤྱིའི་ཆབ་སྲིད་ཀྱི་ད་དེ་འདྲའི་འཕོ་འགྱུར་དང་ཡང་མིན་ཆབ་སྲིད་ཀྱི་གནས་སྟངས་ལ་ཡིན་གཅིག་མིན་གཅིག་དོ་སྣང་ཡང་མིན་འདི་སྒང་སློབ་སྦྱོང་བྱེད་མཁན་དེ་ཧ་ཅང་དེ་འདྲའི་གང་ལྟར་ད་གལ་ཆེ་བ་ཆགས་བསྡད་འདུག་ད་དེ་ཡང་དཔེར་ན་ཆ་བཞག་ན་ད་ལྟ་ད་ལྟ་ངའི YouTube གཟིགས་མཁན་མང་ཆེ་བ་ཞིག་མི་རབས་རྒན་པ་ཆགས་ཡོད་རེད་དེ་ཡིན་ན་མི་རབས་རྒན་པ་དེ་ཚོ་ཡིན་ན་ད་ད་ལུགས་ཡིན་ན་ད།

ཁོ་དགུང་ལོ་ད་ཕར་འགྲོ་གི་ཡོད་དེ་ནས་ངའི་གནས་ཚུལ་གྱི་ང་ཚོ་བུད་ཡས་དང་ཁྱད་པར་གྱི་གས་སོགས་ཐུབ་མ་སོང་བ་འོ་དེ་འདྲ་སོང་ཙང་ཨ་ནི་ད་ལྟ་གི་འདི་འདི་ལ་ད་ཡིན་གཅིག་མིན་གཅིག་གང་ལྟར་ད་རྒྱལ་སྤྱིའི་གི་དེ་འདྲ་ཆབ་སྲིད་སྒང་ལ་དོ་སྣང་གཅིག་བྱེད་དགོས་འདུག་ཟེར་བའོ་ཨ་ནི་དཔེར་ན་ཆ་བཞག་ན་ད་ལྟ་ང་ཚོ་ཧོང་ཀོང་དེ་ཚོ་ད་ད་ཧོང་ཀོང་གི་དེ་འདྲའི་གཞོན་སྐྱེས་དེ་ཚོ་ད་རྒྱལ་སྤྱིའི་ཆབ་སྲིད་སྒང་ལ་ད་ག་ཚད་དོ་སྣང་ཡོད་རེད་ཁོ་ཚོས་ག་ཚད་གོ་ཟེར་བའོ་ཨོ་དེ་ཚོ་སྒང་ལ་ཡང་ང་ཚོ་འདི་ད་དེ་འདྲའི་དོ་སྣང་དང་ཡང་ང་ཚོ་མིག་དཔེ་དེ་འདྲ་ལྟ་རྒྱུ་གལ་ཆེན་པོ་རེད་བསམ་གི། སྤྱིར་བཏང་ཆ་བཞག་པ་ཡིན་ན་ང་ཚོས་གི་ད། གཞོན་སྐྱེས་ཚོའི་སོ་སོ་ཡང་སོ་སོ་གི་ནུས་པ་དང་རྩལ་ལ་དཔག་པའི་ཡང་སློབ་སྦྱོང་བྱས་བྱས་དེ་འདྲའི་ཐོན་ཡོང་ཧ་ཅང་མང་པོ་ཅིག་ཡོད་རེད་བ། ཨ་ནི་དམིགས་བསལ་གྱིས་ད་ད་ལྟའི་དུས་ཚོད་དེ་ལ་ཡ། ག་ཚོ་རེད། ད་གསར་འགྱུར་རྒྱུད་ལམ་ཁག་རེད་དེ་འདྲའི་ཅིག་ཁ་ཅིག་ནང་ལ་ཡ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་ད་ད་མཚན་སྨད། ཞུ་ཡས་ཀྱི་དུས་ཚོད་རོ་ཅིག

ཨ་ནི་གཞོན་སྐྱེས་ནས་ཡིན་ནའང་རེད། ང་སྤྱི་བཏང་ནི་ཆབ་སྲིད་ལ་ཡ་བྱུས་ལོས་བྱེད་ཀྱི་མེད། ཆབ་སྲིད་ལ་ང་མགོ་ན་གི་འདུག། དེ་འདྲ་བྱེད་མཁན་ཡང་ཁ་ཤས་འདུག་ག། ཡང་ཁ་ཤས་ཀྱིས་ང་ཚོ་བོད་མི་བཙན་བྱོལ་བ་ཡིན་པ་ཆགས། ཡིན་པའི་ཆ་ནས། ཚང་མ་ལ་ཡ་ཆབ་སྲིད་ཀྱི་ཐོག་ནས་འགན་ཡོད་རེད། དེ་འདྲ་བྱས་གསུང་མཁན་འདུག་ག། དེ་ནང་ལ་ཁྱེད་རང་གྱིས་ག་རེ་ལ་ཡ་རྒྱབ་སྐྱོར་བྱེད་ཀྱི་ཡིན། དགོངས་ཚུལ་གསུང་རོགས་བྱེད་དང།

ད་བོད་ནང་ལ་ཡང་ཟ་ཡ་འཐུང་ཡ་མེད་པའི་དཀའ་ངལ་འཕྲད་བྱས་ཡོང་བ་ཞིག་མ་རེད་ཟེར་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱུན་དུ་གསུང་གི་ཡོད་རེད་ང་ཚོ་ལ་ཡང་ཆབ་སྲིད་དཀའ་ངལ་འཕྲད་དེ་ཡོང་བཞག་པ་ཞིག་རེད་ཅེས་དེ་འདྲ་གསུང་གི་ཡོད་རེད་ད་ད་ཁྱེད་དང་ང་འདྲ་བའི་ང་ཚོ་ད་གཞོན་སྐྱེས་མང་པོ་ཅིག་དེ་ནི་ག་རེ་ཟེར་རེད་ཧི་མ་ལ་ཡའི་རི་རྒྱུད་བརྒྱུད་ནས་ད་དེ་ནི་བྲོས་བྱོལ་དུ་ཡོང་དགོས་དེ་རེད་ཁྱེད་རང་དང་པོ་བོད་ནས་ཡང

ད་ནི་ད་རྒྱ་གར་ནས་གང་ལྟར་ཡོང་འགྱོ་རོགས་ཅིག་ཆགས་བདེ། ད་ཁྱེད་རང་ད་ལྟ་མཐོ་སློབ་འགྲིམས་པ་རེད་ད་ལྟ་ལྡི་ལི་ལ་ཡ་གནས་སྡོད་བྱེད་ཀྱི་ཡོད་རེད་རྒྱ་གར་ནང་ལ་གནས་སྡོད་ང་ཚོ་བཙན་བྱོལ་བོད་མི་གཞོན་སྐྱེས་མང་པོ་ཞིག་ཐུག་ཡོད་རེད་སྤྱི་ཡོངས་ཀྱི་གཞོན་སྐྱེས་ཚོའི་གནས་སྟངས་ག་འདྲ་རེད་ཟེར་གྱི་ན་གཞོན་དེ་གཞོན་སྐྱེས་ཡང་ལས་ཀ་མེད་ཅོག་མང་པོ་ཟེར་ཡོད་ནའང་ཡང་གཞོན་སྐྱེས་ཚོ་ཡང་ཧུར་ཐག་སོ་སོ་གི་ད་འཇོན་ཚོད་དཔང་ཚོད་ལ་དཔགས་ཡོད་ནས་ག་རེ་ཚོར་ད།

སོ་སོ་གི་ཆེད་དུ་ཡིན་ནའང་རེད་ཡང་མ་འདས་ང་ཚོ་བོད་མི་རིགས་ཀྱི་ཆེད་དུ་གང་ལྟར་ལྟ་སོ་སོ་གིས་གང་བྱེད་བྱེད་ཀྱི་དེ་རེད་ལས་ཀ་བྱེད་མཁན་བྱེད་བྱེད་ཀྱི་ག་ལ་གང་ཟག་མང་པོ་ཞིག་གང་ལྟར་ཅིག་མཐོང་བསྡད་འདུག་ཨ་ད་ཡིན་ན་གང་ལྟར་ང་ཚོ་ལ་ཏོག་ཙ་རྒྱ་ཆེ་རུ་ཞིག་བསྐོར་བ་ཡིན་ན་ཨ་ནི་ད་ལྟ་གི་དུས་ཚོད་འདི་ལ་ང་ཚོ་གཞོན་སྐྱེས་ཀྱི་ངོས་ནས་ད་གང་ལྟར་ག་རུ་ད་གལ་ཆེ་ཟེར་ན་ད་ལྟ་ང་ཚོ་ད་ལྟ་གི་གནས་ལ་ཤེས་པ་ནང་ལྟར་གྱི་དེ་འདྲའི་རྒྱལ་སྤྱིའི་ཆབ་སྲིད་སྒང་ལ་དོ་སྣང་ཡིན་ནའང་རེད་ཡང་མ་འདས་དམིགས་སུ་བཀར་ཅིག་ད་ལྟ་ང་ཚོ

གང་ལྟར་ད་ཁ་ལོ་དེ་གི་སྡིངས་ཆ་དེ་སྒང་ན་ཞེ་དྲག་སླེབས་ཀྱི་མེད་བཟོ་འདྲ་གི་གནས་སྟངས་ཅིག་ཆགས་བསྡད་འདུག་འོ་དེ་ལ་གཞིགས་པའི་ད་དང་པོ་ད་ང་ཚོ་བོད་གཞུང་གི་ངོས་ནས་ཡང་དེ་འདྲ་ཡི་ད་འགོ་ཁྲིད་བྱས་ད་དེ་འདྲའི་གོ་རྟོགས་སྤེལ་གང་ལ་ད་ང་ཚོ་ཁ་ལོ་ད་ང་ཚོ་ཡི་དེ་འདྲའི་དབྱིན་ཇི་སྐད་ནས་ཤོད་ན workshop འདྲ་པོ་དེ་འདྲ་ག་རེ་ཚོགས་ཟེར་རོ་ཨ་ནི་དེ་ཙམ་མ་ཡིན་པ་ཨ་ནི་ང་ཚོ་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཡོད་རོ་ཨ་ནི་ཁོ་ཚོ་གི་ངོས་ནས་ཡང་ད་དེ་འདྲའི་སྒང་ལ་གང་ལྟར་ད་གོ་རྟོགས་ག་འདྲ་སྤེལ་འདུག་ཟེར་རོ་ཨ་ནི་དེ་གོ་རྟོགས་སྤེལ་གྱིན་ཡང་ད་ང་ཚོ་བལྟས་དེ

དམིགས་བསལ་གྱི་ཆབ་སྲིད་ཐོག་ལ་ཡང་ད་རྒྱ་གར་གྱི་འོས་བསྡུ་འགྲོ་སྟངས་རེད་ཆབ་སྲིད་མི་སྣ་གི་ལས་ཀ་བྱེད་སྟངས་རེད་དེ་འདྲའི་སྒང་ལ་ཡང་དམིགས་བསལ་མཐོ་རིམ་སློབ་གནས་དེ་འདྲ་ཡོད་རེད་དཔེར་ན་ཆ་བཞག་ན Maharashtra Institute of Technology ཟེར་དེ་འདྲ Maharashtra འཕྲུལ་རིག་མཐོ་སློབ་ནང་ལ་ཡང་ཟུར་དུ་ཡོད་ནས་ཁོ་རང་ཚོས་ད་ལྟ་དེ་ལ་ཡང་ཆབ་སྲིད་རིག་པའི་ཐོག་ལ་ཡང་ཡང་ག་རེ་ཟེར་ཉེ་བའི་གཙུག་ལག་རབ་འབྱམས་གཙུག་ལག་རབ་འབྱམས་པའི་སློབ་སྦྱོང་བྱེད་ས་དེ་འདྲ་ཡོད་རེད་དེ་ནང་ལ་ཡང་ད་ཁོ་རང་ཚོ་དེ་སྐད་བཏང་ག་རེ་ཟོ་རེད་རྒྱ་གར་གྱི་ཆབ་སྲིད་མི་སྣ་དེ་འདྲ་སྐད་བཏང་གཏམ་བཤད་གནང་བཅུག་ཨ་ནི་འོས་བསྡུ་འགན་འཛིན་སྐད་བཏང་ཁོ་རང་ཚོས་ད་འོས་བསྡུ་འགྲོ་སྟངས་ག་འདྲ་ཡིན་མིན་ད་ཁོ་རང་ཚོ་གིས་ཆབ་སྲིད་མི་སྣ་སྤུས་དག་པོ་བྱས་བཟང་སྤྱོད་དང་ལྡན་པའི་ཆབ་སྲིད་མི་སྣ་ཅིག་བསྐྲུན་ཡ་དེ་འདྲས་ཀྱི་འཆར་གཞི་ལྡན་པའི་ཐོག་ནས་ཡང་སྒྲིག་འཛུགས་དེ་འདྲས་བཙུགས་ཡོད་རེད་ང་ཚོ་བོད་པའི་བཙན་བྱོལ་སྤྱི་ཚོགས་ནང་ལ་ཆ་མཚོན་པ་ན་ཧ་ལམ་དེ་འདྲས་མེད་པ་ལྟ་བུ་ཞིག་རེད་ད། བཙན་བྱོལ་ནང་ལ་དེ་འདྲ་ཡོངས་གྲགས་ཅིག་ང་ཚོ་ཝཱ་ར་ན་སི་བྱས་ས་རཱ་མཐོ་སློབ་བྱས་དེ་ནས་ཏཱ་ལའི་བླ་མ་མཐོ་སློབ་ད་དེ་འདྲས་འདྲ་པོ་ཅིག་ཁ་ཤས་ཤིག་ཡོད་རེད།

ཨ་མདའ་གང་འདྲ་སྤྱིར་བཏང་གི་ཞལ་ཆད་མང་པོ་ཞེ་པོ་ཅིག་གང་འདྲ་གོ་རྟོགས་སྤེལ་ཐུབ་ཀྱི་ཡོད་རུང། དཔེར་ན་ཆ་ཤོམ་ཐ་དད་ང་ཚོ་ང་ཚོ་གི་ཨེ་སྡུག་གི་འགྲོ་སྟངས་ཡིན་ནའང་རེད། ཡང་མིན་ན་ང་ཚོ་དང་ང་ཚོ་དེ་དག་ཚིག་ཁ་དང་བཙན་བྱོལ་གཞུང་གི་འགྲོ་ལུགས་འགྲོ་སྟངས་ཚོ་དེ་སྒང་ལ་ཡང་དག་ང་ཚོ་དེ་འདྲའི་ཡིག་ཐབས་མང་པོ་ཞེ་པོ་ཅིག་ཕར་གོ་རྟོགས་སྤེལ་ཡ་ནི་དེ་ཙམ་མ་ཡིན་པ། རྒྱལ་སྤྱིའི་ཆབ་སྲིད་ཁོ་རང་གི་སྒང་ལ་ཡང་དག་ང་ཚོ་གོ་རྟོགས་ཞུ་སྤེལ་ཡ་རོགས་ད་ང་ཚོ་དཔེར་ན་ཨ་རིའི་ཁོང་ཚོ་གི་ནི་ཆབ་སྲིད་གང་འདྲ་གང་འདྲ་ཁྲག་པའི་ར་ནི་དེ་དག་ད་རྒྱ་ནག་དང་འགྲོ་སྟངས་མང་པོ་ཞུ་ཡ་རུང་བ། འོ་དེ་ཚོ་སྒང་ལ་དམིགས་སུ་བཀར་བྱས་དེ་འདྲ་གི་ཚོགས་པ་སོགས་ར་ཡིན་དེ་འདྲ་གི་སློབ་གྲྭ་སོགས་ར་ཅིག་གང་འདྲ་བཙུགས་ཐུབ་པ་ན་དེ་སྒང་ལ་འགྲོ་སོང་བཏང་ཐུབ་པ་ན་ཨ་ནི་དེ་གི་རྒྱལ་ཆ་ཀྱང་ཕན་ཤུགས་ཆུང་ཞུ་བཞིན་ཐུབ་རེད་བསམ་འདུག། ལ་སོ་ལ་སོ་ལ་སོ་ནི་ད་ལྟ་ང་ཚོའི་གི་ད་ལྟ་ཤེས་རིག་ལས་ཁུངས་གོ་སྒྲིག་འོག་ལ་ཡ་ད་ང་གཉིས་ཀྱི་བརྗོད་གཞི་དང་དམིགས་བསལ་ཡང་དེ་འབྲེལ་བ་ཆགས་བསྡད་འདུག་འཛིན་རིམ་བཅུ་གཉིས་ཐོན་ཚར་བའི་རྗེས་ལ་ཡ་འཛིན་རིམ་བཅུ་གཉིས་ད་ལྟ་ཐོན་ལ་ཉེ་བའི་སློབ་ཕྲུག་ཚོ་ལ་ཡ་ལོ་ལྟར་ང་ཚོའི་འགོ་ཁྲིད་ནུས་པ་སྐྱེད་སྲིང་གི་ཟབ་སྦྱོང་ཞེས་ནས་བྲིས་ཡོད་དེ་ཁྱེད་རང་དྲན་གྱི་ཡོད་རེད་པས་རྗེས་འོ་དེ་ནས་འགྲོ་ཟབ་སྦྱོང་ནང་ལ་ཡ་ཟབ་སྦྱོང་དེ་ད་མཉམ་ཞུགས་བྱས་རྗེས་ཟབ་སྦྱོང་དེ་ནས་འགྲོ་གི་ད་སྤེལ་དགོས་གལ་ཆེན་པོ་གཅིག་གཟིགས་ཡོད་ན་ཁྱེད་རང་གི།

པའི་རྒྱལ་ཁབ་ཁོ་རང་ཁ་པར་ཐིག་པས་དེ་འདྲའི་གནས་སྟངས་ཤིག་ཆགས་ཀྱི་ཡོད་རེད་བ། ད་ཡིན་ན་དེ་ལྟར་ང་ཚོ་བོད་པ་གི་ཁ་བྲལ་དེ་ག་འདྲ་ཐེབས་ཀྱི་ལབ་ན་ད་དེ་དེ་ལྟར་ང་ཚོ་ཆོས་ལུགས་སོ་སོ་དང་ཆོལ་ཁ་དེ་འདྲའི་གི་ད་བར་ད་ལ་ཁོ་ཁ་བྲལ་ཐེབས་བསྡད་ཡོད་རེད་བ། ཨ་ནི་དེ་གི་རྒྱ་ཆེ་རྒྱ་མ་འོངས་པ་སྤྱི་ཚོགས་ནང་ལ་དཀའ་ངལ་ཞིག་འཕྲད་ཡ་ག་འདྲ་ད་ཨེ་ག་ལ་ང་ཚོ་བོད་སེང་རོ་འཐབ་རྩོད་ར་ཆགས་ཀྱི། ད་སྤྱིར་བཏང་དེ་ད་ང་ཚོ་དམངས་གཙོ

དེ་འདྲའི་མང་པོ་ཅིག་གནས་ཚུལ་ག་ནས་ལྷག་གི་འདུག་ཟེར་ན་ང་ཚོ་སྤྱི་ཚོགས་དྲ་ལམ་བརྒྱུད་ནས་ཡོང་གི་འདུག་བ་སྤྱི་ཚོགས་དྲ་ལམ་དར་ཁྱབ་ཆེ་བའི་རྐྱེན་གྱིས་ལྷག་པར་དུ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་ཡང་སྤྱི་ཚོགས་དྲ་ལམ་བཀོལ་སྤྱོད་བྱེད་མཁན་མང་པོ་ཞེ་པོ་ཅིག་ཡོད་རེད་ད་གཞན་པ་བསྡུར་བ་ཡིན་ན། དེ་འདྲ་སོང་ཙང་ཁྱེད་རང་གཟིགས་པ་ཡིན་ན་ད་ལྟའི་མང་པོ་ཅིག་ལྷག་ས་དེ་ངོ་དེབ་ནས་རེད་ཞེས་དྲན་གྱི་འདུག་ཡང་མིན་ན WhatsApp དང WeChat དེ་འདྲ་ཡོད་ལ་ད་ང་ཚོས་སྐད་འཕྲིན

ཨ་ནི་ཡང་ཁ་ཤས་ཀྱིས། མི་ཡིན་མདོག་མདོག་བྱས་ཏེ་གོང་ས་མཆོག་ལ་ཡང་དད་པ་ཞུགས་ཡོད་མདོག་མདོག་བྱས་ཀྱི་གོང་ས་མཆོག་པར་བཞག་བྱས་ཡང་དེ་ལ་ཡང་འདྲ་མི་འདྲ་སྤྱི་ཚོགས་དཀྲུགས་ཡས་ལ་སོགས་པ་དེ་འདྲའི་བྲིས་བསྡད་མཁན་མང་པོ་ཅིག་ཡོད་པ་ང་ཚོས་མངོན་གསལ་དོད་པོ་མཐོང་གི་འདུག་དེ་འདྲ་སོང་ཙང་ད་དེ་འདྲའི་མ་ཡོང་བ་ལ་ཡང་གཞོན་སྐྱེས་ཚོ་གི་འགན་འཁྱེར་ཡ་འདྲ་མོ་ཞིག་ནི་གང་འདྲས་ཡོད་ན་གཞོན་སྐྱེས་ཚོ་དམིགས་བསལ་གྱིས་ད་ལྟ་སྤྱི་ཚོགས་དྲ་ལམ་ཁག་ལ་ཡང་ཡོད་དུས་བསམ་པ་ཡང་འགན་དམིགས་བསལ་འཁྱེར་དགོས་ཡ་གང་འདྲས་ཁྱེད་རང་གིས་གཟིགས་ཀྱི་ཡོད་ན།

ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།